དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཆོ་འཕྲུལ་ཟླ་བའི་སྐྱེས་རབས་གསུང་ཆོས་ཀྱི་སྔ་རོལ་དུ་རྒྱུད་གྲྭ་སྟོད་སྨད་གཉིས་ཀྱིས་གཙོས་པའི་ཕྱོགས་མཐའ་ཁག་གི་དོན་གཉེར་ཅན་ལྔ་བརྒྱ་ལྷག་ཙམ་ཞིག་ལ་དགེ་ཚུལ་སློང་གི་སྡོམ་པ་འབོགས་ཆོག་བསྩལ་གནང་མཛད་བཞིན་པའི་གནས་ཚུལ་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གཟིམ་ཆུང་མཇལ་བཅར་གྱི་ཐོག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཀའ་ཤག་གི་གནད་དོན་སྙན་སྒྲོན་ཞུས་ཡོད་པའི་སྐོར་དང། ཨ་མི་རི་ཀ་དང་ཁ་ཐར་དེ་ག་ནང་བཞིན་ཨི་ཇིབ་བཅས་ཀྱི་མི་གྷ་ཛ་ནང་ལ་མེ་འཕེན་མཚམས་འཇོག་ཡོང་ཐབས་སུ་གྲོས་མོལ་བརྒྱུད་ནས་འབད་བརྩོན་མུ་མཐུད་བྱེད་བཞིན་པའི་སྐོར་སོགས་ཞུ་རྒྱུ་ཡོད་པ་རྣམས་ཚུད་རིམ་པས་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཆོ་འཕྲུལ་ཟླ་བའི་སྐྱེས་རབས་གསུང་ཆོས་ཀྱི་སྔ་རོལ་དུ་རྒྱུད་གྲྭ་སྟོད་སྨད་གཉིས་ཀྱིས་གཙོས་པའི་ཕྱོགས་མཐའ་ཁག་གི་དོན་གཉེར་ཅན་ལྔ་བརྒྱ་ལྷག་ཙམ་ཞིག་ལ་དགེ་ཚུལ་སློང་གི་སྡོམ་པ་འབོགས་ཆོག་བསྩལ་གནང་མཛད་བཞིན་པའི་སྐོར་ལ་བཞུགས་སྒར་ནས་འདི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་བཏང་པའི་གནས་ཚུལ་འདི་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལོ་ལྟར་ཆོ་འཕྲུལ་ཟླ་བའི་ནང་རྒྱུད་གྲྭ་སྟོད་སྨད་གཉིས་ཀྱིས་གཙོས་པའི་ཕྱོགས་མཐའ་ཁག་གི་དོན་གཉེར་ཅན་རྣམས་ལ་དགེ་ཚུལ་སློང་གི་བསླབ་སྡོམ་འབོགས་སྩོལ་གནང་བཞིན་པ་ལྟར། འདི་ལོའི་དགེ་ཚུལ་སློང་གི་བསླབ་སྡོམ་འབོགས་སྩོལ་དེ་བཞིན་ཟླ་བ་འདིའི་ཚེས་བཅུ་བདུན་ནས་དབུ་འཛུགས་ཀྱིས་དེ་རིང་ཕྱི་ཟླ་གཉིས་པའི་ཚེས་ཉེར་གཅིག་བར། རྒྱ་བལ་འབྲུག་གསུམ་གྱིས་གཙོས་འཇར་མ་ནི་དང་སོག་ཡུལ། ཨུ་རུ་སུ།
ཨ་རི། ཝེ་ཏི་ནམ་སོགས་ནས་ཆེད་དུ་བཅར་བའི་བསྒྲུབ་བྱ་ཉིས་བརྒྱ་བརྒྱད་ཅུ་ཙམ་ལ་དགེ་ཚུལ་སློང་གི་བསླབ་སྡོམ་བསྩལ་གནང་གྲུབ་ཡོད་ཅིང། དགེ་ཚུལ་སློང་གི་བསླབ་སྡོམ་གྱི་གལ་གནད་དང་འབྲེལ་བའི་ཐོག་ལ། རབ་ཏུ་བྱུང་བ་དང་ད་ལྟ་དགེ་སློང་གི་སྡོམ་པ་ཞུ་མཁན་ཚོས་ངེས་པར་དུ། སྙིང་རྗེའི་སེམས་དེ་ལ་བརྩི་མཐོང་ཆེན་པོ་བྱེད་ཐུབ་ཡག་དང་དེ་བསླབ་པའི་སྙིང་པོ་འདྲ་བ་ཞིག་ལ་བརྩི་བྱེད་བྱས་ནས་དོ་སྣང་བྱེད་ཐུབ་དགོས་ཡག་དེ་གལ་ཆེན་པོ་ཡིན་པ། ཨ་ནི་དེ་ག་ནང་བཞིན་ད་ལྟའི་གི་དུས་ཚོད་དེ་ཧ་ཅང་གི་ཉག་ཕྲ་བོ་རེད་དེའི་གནས་སྐབས་ལ། དགེ་ཚུལ་སློང་གི་སྡོམ་པ་ཞུ་ཡག་དེ་དམིགས་བསལ་གྱི་དཔེ། གལ་ཆེ་དང་དམིགས་བསལ་གྱི་ཡང་གལ་གནད་ཀྱི་རང་བཞིན་ལྡན་པ་དེ་འདྲ་ཆགས་བསྡད་ཡོད་རེད། སྔར་སངས་རྒྱས་ཀྱི་བསྟན་པ་ས་སྟེང་དུ་དར་བཞིན་པའི་སྐབས་ཀྱི་གནས་སྟངས་དང་འདྲ་གི་མ་རེད། དེ་ཡིན་དུས་གང་ལ་ད་ལྟའི་དུས་སྐབས་ལ་སངས་རྒྱས་ཀྱི་བསྟན་པ་ཁྱོན་ཡོངས་ནས་གནས་ཐབས་དང་དེ་ནས་སྙིང་པོ་དེ་དགོངས་པ་བཞེས་དགོས་རེད་ཟེར་དེ་འདྲའི་བཀའ་སློབ་ཕེབས་སོང། གཞན་ཡང་འདི་ལོའི་དགེ་ཚུལ་སློང་གི་བསླབ་སྡོམ་ཞུ་མཁན་དགེ་སློང་ཁག་ཅིག་ལ་གོང་ས་སྐྱབས་མགོན་ཆེན་པོའི་སྐུ་མདུན་ནས་དགེ་ཚུལ་སློང་གི་བསླབ་སྡོམ་ཞུ་རྒྱུ་བྱུང་བའི་ཚོར་བ་དང་གལ་གནད་སྐོར་ལ་བཅར་འདྲི་ཞུས་པར། སྐུ་མདུན་འདི་སྔོན་ལ་ད་ང་ཚོས་གསུང་ཆོས་དང་འདི་འདྲ་བྱེད་སྐབས་མང་པོ་ར་གོ་བར་དེ་ཡིན་ན་ཡང། ད་དེ་རིང་བས་ང་རང་ཡང་མིང་དང་པོ་བདེ་བ་དེ་ཐོབ་སོང་དེ་ཡིན་དེ། མདུན་ལ་མཇལ་ཁ་རང་དེ་བས་ཧ་ཅང་ཚོ་ཚོར་བ་མི་འདྲ་བ་སེ་བོ་རེད་ད། སྐྱིད་ལྷང་ལྷང་ར་བྱེད་ཚེ་དེ་འདྲའི་འགྲོ་བ་ཅིག་ད། ནམ་རྒྱུན་ཡིན་པ་ཡིན་ན་མནའ་མ་དེ་ཚོ་ཕ་གཡང་འགྲོ་ཡ་ཆོག་ར་དེ་འདྲའི་གཡོན་མེད་པ་ནི་སྐུ་མདུན་སྐུ་མདུན་ལ་ཡོད་དེ། དུས་ཚོད་ཡིན་པ་ཡིན་ན་སྤྱི་དང་ད་དུས་ཚོད་ཆུ་ཚོད་གསུམ་ཕྱེད་ཚེ་འགྲོ་ཡོད་ཟེར་དེ་ཡ་གི་ཆུ་ཚོད་དམིགས་བསལ་གྱི་དེ་མི་འདེད་དེ་ཡིན་ན་ཡང་སོ་སོ་དུས་ཚོད་དེ་ག་འདྲའི་འགྲོ་ཡོད་མི་ཤེས་ར་ཧ་ཡང་གོ་མི་འདུག།
ན་ལེནྡའི

ཨ་ནི་ཚེ་ངོ་མ། ངོ་མ་ཡི་ལས་བསོད་ནམས་དབང་གིས་ནི་དེ་རིང་འདི་ལ་ནི་འདི་ནི་བསྙེན་རྫོགས་ཀྱི་སྡོམ་པ་ཞུ་ཡ་རག་ཡ་དེ་ང་རང་བསམ་བློ་ལ་ནི་དཔེ་སྐལ་བ་བཟང་པོ་དུ་བྱེད་ཀྱིན་འདུག། རྩ་བའི་འདི་ལོའི་དགེ་ཚུལ་སློང་གི་བསླབ་སྡོམ་འབོག་སྩོལ་ཐོག་ལ་བསྒྲུབ་བྱ་ལྔ་བརྒྱ་ཙམ་ཞིག་ཐོ་འགོད་ཟིན་པའི་ཁོངས་ནས་བསྒྲུབ་བྱ་ཉིས་བརྒྱ་བརྒྱད་ཅུ་ཙམ་གནང་གྲུབ་སྟེ་གཞན་ལྷག་མ་རྣམས་ལ་མུ་མཐུད་ནས་བསླབ་སྡོམ་འབོག་སྩོལ་གནང་རྒྱུ་དང་དེ་དང་ཕྱོགས་མཚུངས་རིང་མིན་ཆོ་འཕྲུལ་ཟླ་བའི་ཚེས་བཅོ་ལྔ་དང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞིའི་ཞོགས་པར་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་སྐྱེས་རབས་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུའི་མཛད་འཆར་ཡང་ཡོད་པ་བཤད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་ཕྱི་ཚེས་བཅུ་དགུའི་ཉིན་མོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་བཅར་དང་འབྲེལ་བཀའ་ཤག་གི་ལས་དོན་སྙན་སྒྲོན་ཞུས་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་བཏང་པའི་གནས་ཚུལ་འདི་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དེ་རིང་ཕྱི་ཟླ་གཉིས་པའི་ཚེས་བཅུ་དགུ་དང་བོད་ཟླ་དང་པོའི་ཚེས་བཅུ་ཉིན། བཞུགས་སྒར་རྒྱལ་བའི་ཕོ་བྲང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱིས་སྔར་སྲོལ་གཞུང་འབྲེལ་ཚེས་བཅུ་གཟབ་གསོལ་མཛད་སྒོར་ལྷན་ཞུགས་དང་སྦྲགས། བཀའ་ཤག་གི་ལས་དོན་སྙན་སྒྲོན་ཆེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གཟིམ་ཆུང་མཇལ་བཅར་ཞུས་གནང་ཡོད་པ་རེད། ད་རིང་སྤྱིར་བཏང་གི་ང་ཚོ་སྔ་མོ་ནས་བོད་ཀྱི་ལམ་ལུགས་སྲོལ་བྱས་བྱས་ཚེས་བཅུ་གཟབ་གསོལ་བྱས་ནས་རྒྱལ་བ་རིན་པོ་ཆེ་དབུ་བཞུགས་ཐོག་ལ་ཡང་ལྷ་ཆོས་སྐྱོང་སྲུང་མ་ཚོ་སྐུ་གསོལ་ཕབ་ཡག་གི་དང་ཨ་ནི་བཀའ་ལུང་གནང་ཡག་གི་དེ་འདྲའི་གི་ལམ་ལུགས་སྲོལ་ལོ་རྟག་པར་ཚེས་བཅུ་གཟབ་གསོལ་ཉིན་མོ་དེ་སྐུ་མདུན་དབུ་བཞུགས་ཐོག་ནས་གནང་གི་ཡོད་རེད་དེ་ཡིན་པའི་སོང་ཙང་དེའི་མཛད་སྒོ་རེད་ཕོ་བྲང་ནང་ལོགས་ལ་དེའི་རྗེས་ལ་ཡ་ད་མཇལ་ཁ་ཞུ་བའི་དེའི་ཁ་སང་ཉེ་ལམ་ཕར་ཚུར་ཕྱིན་པའི་གི་གནད་དོན་རེད་དེ་ནས་མར་ད་ལྟ་ཀོ་ལི་གྷལ་ལོ་ལྔ་བཅུ་སྲུང་བརྩི་ཞུ་ཡ་རེད་ཨ་ནི་སྤྱིར་བཏང་གི་ད་བཀའ་ཤག་ཡ་སླེབས་ནས་ལོ་གཉིས་དང་ཕྱེད་ཀ་ལྷག་ད་དུས་ཚོད་ཕྱེད་ཀ་ལྷག་ཅིག་ཟིན་གི་ཡོད་པའི་སོང་ཙང་སྤྱི་ཡོངས་གི་ལས་དོན་སྙན་ཞུ་ཞུ་ཡས་རེད་དེ་གས་ཆ་ཚང་ཅིག་དང་རྒྱལ་བ་རིན་པོ་ཆེས་མར་བཀའ་གནང་ཡག་དེ་གས་ཚོའི་སྐོར་ལ་ཡ་ཅིག་ཞུས་པ།
དེ་དང་འབྲེལ་ནས་ཉེ་ལམ་ཨ་རིའི་གྲོས་ཚོགས་འོག་མས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་མང་མོས་རྒྱབ་སྐྱོར་གནང་ཡོད་པའི་སྐོར་སྙན་སེང་ཞུས་ཡོད་པ་དང་སྦྲགས།
ང་ཚོས་དེ་ལས་འགོ་ཚུགས་དུས་ནས་བྱས་ནས་སྐུ་མདུན་ལ་ཡང་སྙན་སེང་ཞུས་ཡོད་རེད། ད་དོན་དག་གལ་ཆེ་ཤོས་དེ་རྒྱ་ནག་གིས་འཛམ་བུ་གླིང་ནང་ལོགས་ལ་ཡང་བོད་ཀྱི་བྱུང་རབས་ལ།

གོ་རིམ་ཞིག་དང། བོད་རྒྱལ་གྱི་ཐོག་ལ་ནི་ནམ་རྒྱུན་རྒྱ་ནག་ཡང་དྭངས་རང་རེད་བརྟན་པོ་བྱེད་བཞིན་རྒྱ་ནག་ཡང་དེ་རེད་ང་ཚོ་ཕར་ཞི་བོ་ཞི་བོ་ཅིག་རེ་བ་བསྐྱོད་རྒྱབ་དགོས་ཡ་ནི་གའི་ཡོད་མ་རེད་ཕ་ཕྱོགས་ནས་ཚུར་འབྲེལ་བ་བྱེད་ཀྱི་ཡོད་པ་ཡིན་ཏེ་ང་ཚོ་མུ་མཐུད་ནས་དེ་མཇུག་སྐྱོང་བྱེད་ཡ་རེད་ད་དེ་ཚོ་དང་ཨ་ནི་གཙོ་བོ་གཙོ་བོ་དེ་གལ་ཆེ་ཤོས་དེ་ང་ཚོ་བོད་མི་ནང་ཁུལ། རྡོག་རྩ་གཅིག་སྒྲིལ་ཆགས་པ་ཆགས་སྡད་ཀྱི་འདུག།
གཞི་རྩའི་ཚེས་བཅུ་གཟབ་གསོལ་དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱི་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། གནས་ཆུང་རྡོ་རྗེ་སྒྲ་དབྱངས་གླིང་གིས་གཙོ་འགན་བཞེས་པའི་ཐོག་ནས་གནས་ཆུང་གྲྭ་ཚང་གི་དགེ་འདུན་པ་རྣམ་པས་སློབ་དཔོན་པདྨ་འབྱུང་གནས་ལ་གཟབ་གསོལ་དང་སྦྲགས། རྒྱལ་བའི་བསྟན་སྲུང་སྤྲུལ་པའི་ཆོས་སྐྱོང་གནས་ཆུང་རྡོ་རྗེ་གྲགས་ལྡན་གྱིས་གཙོས་པའི་གཞུང་བསྟེན་ཆོས་སྐྱོང་རྣམས་སྤྱན་འདྲེན་ཐོག་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་དང་དགའ་ལྡན་ཕོ་བྲང་གི་ལས་བྱེད་རྣམ་པ་བཅས་ལྷན་འཛོམས་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།

འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་དང་དེ་མིན་རྒྱལ་སྤྱིའི་སྒྲིག་འཛུགས་གཞན་ཁག་གིས་ཉེ་ཆར་ཨི་སི་རལ་གྱི་དཔུང་དམག་གིས་གྷ་ཛའི་ལྷོ་ཕྱོགས་སུ་གཏོར་རྒོལ་ཚབས་ཆེན་བྱས་པའི་ནཱ་སར་སྨན་ཁང་ནས་གནས་སྟངས་ཛ་དྲག་ཡོད་པའི་ནད་པ་བཅུ་བཞི་ཉེན་གཡོལ་བྱས་པའི་རྗེས་སུ་གྷ་ཛའི་ནང་གི་སྨན་ཁང་གཞན་ཁག་གི་ནང་ལ་སྨན་བཅོས་ལྟ་རྟོག་མུ་མཐུད་བྱེད་བཞིན་པ་རེད། ཨ་མི་རི་ཀ་དང་ཁ་ཏར། ཨི་ཇིབ་བཅས་ཀྱི་ཕྱི་འབྲེལ་མི་སྣ་ཁག་གིས་གྷ་ཛའི་ནང་ལ་མེ་འཕེན་མཚམས་འཇོག་ཞིག་ཡོང་ཐབས་སུ་ཕྱི་འབྲེལ་གྱི་གྲོས་མོལ་རིམ་པ་བྱས་པའི་སྐབས་དེར་རེས་གཟའ་ཕུར་བུའི་ཉིན་མོ་ཨི་སི་རལ་གྱི་དཔུང་དམག་གིས་གྷ་ཛའི་ལྷོ་ཕྱོགས་གྲོང་ཁྱེར Khan Younis གྱི་ནང་ལ་སྨན་ཁང་ཆེ་ཤོས་ནཱ་སར་སྨན་ཁང་གི་ཐོག་ལ་དྲག་རྒོལ་ཚབས་ཆེན་བྱས་པའི་ནང་ལ་ནད་པ་དང་ལས་བྱེད་པར་འཆི་རྨས་ཀྱི་གནས་ཚུལ་བྱུང་ཡོད་པ་རེད། ཨི་སི་རལ་གྱིས་སྨན་ཁང་འདིའི་ནང་ལ་ཧ་མ་སི་གི་དྲག་འཐབ་པར་གབ་སྡོད་བྱེད་བཞིན་པ་རྣམས་ཨི་སི་རལ་གྱི་མི་མང་བཙན་ཁྲིད་བྱས་པ་ལྷག་འཕྲོས་རྣམས་གློད་གྲོལ་གཏོང་ཐབས་བྱེད་ཀྱི་ཡོད་ལུགས་ཀྱི་རྒྱུ་མཚན་བརྗོད་ཀྱི་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་འགོ་འཛིན་ཐེ་ཏྲོ་ཨ་ཏེ་ནོམ་གྷེ་བྷེར་སུ་གིས་གསུངས་དོན་བྱས་པ་ཡིན་ན་ནཱ་སར་སྨན་ཁང་འདིའི་ནང་ལ་ནད་པ་མི་གྲངས་ཉིས་བརྒྱ་ལྷག་ཙམ་ཡོད་པ་དང་ཨི་སི་རལ་གྱིས་གཏོར་རྒོལ་བྱས་པའི་རྗེས་སུ་ད་ཆ་སྨན་ཁང་འདི་ལ་སྲོག་རླུང་དང

བདེ་འཇགས་ལས་འཛིན་ལྷན་ཁང་གི་གྲོས་ཆོད་དེ་ལ་དགག་བྱ་གནང་སྟེ་དེའི་རྒྱུ་མཚན་ཀྱང་གསལ་བཤད་གནང་ཡོད་པ་རེད། Demanding an immediate unconditional ceasefire ཧ་མཱས་ཀྱིས་བཙན་ཁྲིད་བྱས་པའི་མི་སེར་དེ་དག་གློད་གྲོལ་གཏོང་རྒྱུར་མོས་མཐུན་གྱི་ཆ་རྐྱེན་ཞིག་མེད་པ་ལ་འཕྲལ་དུ་མེ་འཕེན་མཚམས་འཇོག་བྱེད་རྒྱུའི་གྲོས་གཞི་འདི་ཡིས་ད་ལྟ་བཙན་ཁྲིད་བྱས་པའི་མི་སེར་རྣམས་གློད་གྲོལ་གྱི་ཆེད་དུ་གྲོས་མོལ་བྱེད་བཞིན་པ་འདི་ཚོ་ལ

ཨི་སི་རལ་གྱིས་གྷ་ཛའི་ལྷོ་ཕྱོགས་སུ་ཨི་ཇིབ་དང་ས་མཚམས་མངའ་ཁུལ་དེ་ཐེ་བའི་ལྷོ་ཕྱོགས་རཱ་ཧྥ་ས་ཁུལ་དུ་ས་ཐོག་དཔུང་རྒོལ་བྱ་རྒྱུའི་འཆར་གཞི་ཞིག་ཡོད་པའི་གསལ་བསྒྲགས་བྱས་ཡོད་ཀྱང། གྷ་ཛའི་ལྷོ་ཕྱོགས་མངའ་ཁུལ་འདིའི་ནང་ལ་པེ་ལིས་ཏིན་བ་མི་གྲངས་ས་ཡ་གཅིག་དང་ཕྱེད་ཀ་ལྷག་ཙམ་ཞིག་ཉེན་གཡོལ་སྐྱབས་བཅོལ་དུ་གནས་མུས་ཡིན་པ་རེད། ཨི་ཇིབ་ཡུལ་གྱིས་ཀྱང་པེ་ལིས་ཏིན་བ་རྣམས་ཨི་ཇིབ་ཀྱི་མངའ་ཁོངས་ས་ཐོག་ཏུ་གནས་སྤོ་བྱ་རྒྱུ་འདི་ལ་མོས་མཐུན་གནང་གི་མེད་པའི་རྒྱུ་མཚན་གསལ་བཤད་ཀྱི་ནང་ལ་འདི་ནི་བཙན་དབང་གིས་གནས་སྤོ་བྱས་པ་ཞིག་མཚོན་གྱི་རེད་ཅེས་གསུངས་ཏེ་མོས་མཐུན་བྱེད་ཀྱི་མེད་པ་རེད།

འདི Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་རེད། རྒྱ་ནག་གི་མཚོ་ཐོག་ཉེན་རྟོག་པས་རེས་གཟའ་ཟླ་བའི་ཉིན་མོ་ཐའེ་ཝན་གྱི་ཅིན་མེན་ཉེ་འཁྲིས་སུ་འགྲུལ་སྐྱོད་བྱེད་བཞིན་པའི་ཡུལ་སྐོར་སྤྲོ་འཆམ་པ་མང་པོ་བསྡད་ཡོད་པའི་ཐའེ་ཝན་གྱི་གྲུ་གཟིངས་ཞིག་བཙན་བཀག་གིས་ཞིབ་བཤེར་བྱས་ཡོད་པ་དེས་ཐའེ་ཝན་མི་མང་གི་སེམས་ལ་རྨ་ཁ་དང་འཇིགས་སྣང་སྐྱེས་བཅུག་སོང་ཞེས་རེས་གཟའ་མིག་དམར་གྱི་ཉིན་མོ་ཐའེ་ཝན་གྱི་མཚོ་ཐོག་ལས་དོན་ལྷན་ཁང་གིས་སྐྱོན་བརྗོད་བྱས་ཡོད་པའི་སྐོར་ལ་ཚེ་རིང་དབང་མོ་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་གནང་བ་གསན་རོགས་གནང། རྒྱ་ནག་གི་མཚོ་ཐོག་ཉེན་རྟོག་པས་རེས་གཟའ་ཟླ་བའི་ཉིན་ལ་ཐའེ་ཝན་གྱི་ཅིན་མེན་ཉེ་འཁྲིས་སུ་འགྲུལ་སྐྱོད་བྱེད་བཞིན་པའི་ཐའེ་ཝན་གྱི་གྲུ་གཟིངས་ཤིག་བཙན་བཀག་བྱས་ནས་གྲུ་གཟིངས་ཐོག་གི་མི་ཚོ་ལ་ཞིབ་བཤེར་བྱས་ཡོད་པའི་ཐད་ཐའེ་ཝན་གྱི་མཚོ་ཐོག་ལས་དོན་ལྷན་ཁང་གི་འགན་འཛིན་ཀོན་པི་ལིན་གྱིས་རེས་གཟའ་མིག་དམར་ཉིན་ལ་རྒྱ་ནག་གི་བྱེད་སྟངས་ཧམ་པ་ཅན་དེ་ནི་མཚོ་འགག་ཕྱོགས་གཉིས་བར་གྱི་གནས་སྟངས་དེ་ཛ་དྲག་ཆེ་རུ་བཏང་ཡོད་པ་ཞིག་ལ་ངོས་འཛིན་གྱིས། དོན་རྐྱེན་དེས་ང་ཚོའི་མི་དམངས་ཀྱི་སེམས་ལ་རྨ་ཁ་བཟོས་སོང།

གཟའ་ཟླ་བའི་ཉིན་མོར་ལྷོ་ཀོ་རི་ཡར་སྦྱོང་བརྡར་གྱི་སྨན་པ་ཚོས་སྡེབ་ཏུ་རྩ་དགོངས་ཀྱི་སྙན་ཞུ་བརྒྱབ་པར་བརྟེན་སྨན་ཁང་དུ་ནད་པ་རྣམས་ལ་གཤགས་བཅོས་གཙོས་པའི་སྨན་བཅོས་རྣམས་དུས་ཐོག་ལ་ཐོབ་མེད་པ་རེད་འདུག་ལྷོ་ཀོ་རི་ཡའི་འཕྲོད་བསྟེན་བློན་ཆེན་གཞོན་པ Park Min Soo ཡིས་གསུངས་ན་གཞུང་གིས་སྨན་གྱི་སློབ་གྲྭར་སློབ་ཕྲུག་མང་དུ་གཏོང་རྒྱུའི་འཆར་གཞི་བཏོན་པར་བརྟེན་སྦྱོང་བརྡར་སྨན་པ་ཁྱོན་བསྡོམས་གཅིག་ཁྲི་སུམ་སྟོང་ནས་བརྒྱ་ཆ་ལྔ་བཅུ་ལྷག་གིས་རྩ་དགོངས་ཞུ་རྒྱུའི་སྙན་ཞུ་བརྒྱབ་སོང་ཅེས་གསུངས་འདུག། སྨན་པའི་ལས་ཀ་ནས་རྩ་དགོངས་སྙན་ཞུ་རྒྱབ་མཁན་ཁོངས་ནས་སྦྱོང་བརྡར་སྨན་པ་གཅིག་སྟོང་དྲུག་བརྒྱ་སུམ་ཅུ་ཡིས་གཟའ་ཟླ་བའི་དགོང་མོ་ནས་ལས་ཀར་ཡོང་མཚམས་བཞག་ཡོད་པ་རེད། འཕྲོད་བསྟེན་གྱི་གནས་ཚུལ་དེ་ལྷག་པའི་སྐབས་ལ་ལྷོ་ཀོ་རི་ཡའི་བློན་ཆེན་ལྷན་ཚོགས་རྣམས་འཛོམས་ཡོད་པ་རེད། 의료 현장의 주역인 전공의와།
སྦྱོང་བརྡར་སྨན་པ་དང་སྨན་གྱི་སློབ་ཕྲུག་ཚོ་ནི་ང་ཚོའི་ད་ལྟ་དང་མ་འོངས་པའི་སྨན་གྱི་སྡེ་ཚན་གྱི་འགོ་ཁྲིད་རྣམ་པ་རེད། ཁྱེད་ཚོས་མཉམ་འབྲེལ་གྱི་ལས་འགུལ་སྤེལ་ནས་མི་དམངས་ཀྱི་ཚེ་སྲོག་དང། འཕྲོད་བསྟེན་བཙན་ཁྲིད་བྱེད་རྒྱུ་མེད། མི་དམངས་ཀྱི་ཚེ་སྲོག་དང་འཕྲོད་བསྟེན་སྲུང་སྐྱོབ་བྱེད་རྒྱུ་ནི་གཞུང་གནས་རྒྱུའི་རྒྱུ་མཚན་ཆགས་ཡོད་པ་དང་གཞི་རྩའི་རྩ་ཁྲིམས་ཀྱི་ལས་འགན་ཡང་རེད་དེར་བརྟེན་གཞུང་ལ་མི་དམངས་ཀྱི་སྲོག་དང་འཕྲོད་བསྟེན་ལྟ་སྐྱོང་བྱེད་རྒྱུར་མཐུན་རྐྱེན་རྣམས་ཚགས་ཚུད་པོའི་ངང་འཛིན་སྐྱོང་བྱེད་རྒྱུའི་ལས་འགན་ཡོད་རེད་ཅེས་གསུངས་འདུག་འཕྲོད་བསྟེན་བློན་ཆེན་གཞོན་པས་སྦྱོང་བརྡར་སྨན་པ་རྣམས་མགྱོགས་པོ་ལས་ཀར་ལོག་དགོས་ཞེས་གསུངས་འདུག། ལྷོ་ཀོ་རི་ཡའི་ནད་པ་ཁག་ཅིག་གིས་སྦྱོང་བརྡར་སྨན་པས་ངོ་རྒོལ་གྱི་ཚུལ་དུ་ལས་མཚམས་བཞག་པར་སྐྱོན་བརྗོད་བྱས་པ་མ་ཟད་ལྷོ་ཀོ་རི་ཡ་ནི་ཡར་རྒྱས་ལྡན་པའི་རྒྱལ་ཁབ་ཚོའི་གྲས་ནས་སྨན་པ་ཉུང་ཤོས་ཡོད་པའི་རྒྱལ་ཁབ་ཞིག་ཡིན་པར་བརྟེན་ང་ཚོས་སྨན་པ་མང་དུ་གཏོང་ན་གྲོང་གསེབ་ས་ཆར་སྨན་བཅོས་ལྟ་སྐྱོང་བྱེད་ཐུབ་རྒྱུ་ཡིན་ཙང་སྦྱོང་བརྡར་སྨན་པ་ཚོས་ལས་མཚམས་བཞག་ནས་ངོ་རྒོལ་བྱེད་རྒྱུའི་རྒྱབ་ཀྱི་རྒྱུ་མཚན་དེ་བསམ་ཤེས་བྱེད་ཐུབ་ཀྱི་མི་འདུག་ཅེས་བརྗོད་འདུག། ལྷོ་ཀོ་རི་ཡའི་འཕྲོད་བསྟེན་ལྷན་ཁང་གིས་སྨན་གྱི་སློབ་གྲྭར་ལོ་གཅིག་ལ་སྨན་པ་སྦྱོང་བརྡར་གྱི་སློབ་ཕྲུག་ས་མིག་ཉིས་སྟོང་མང་དུ་གཏོང་དགོས་པའི་རྒྱུ་མཚན་ནི་སྨན་པ་མ་འདང་པའི་དཀའ་ངལ་སེལ་རྒྱུ་དང་ལྷག་པར་དུ་རྒྱལ་ཁབ་ནང་རྒན་རབས་མང་དུ་འགྲོ་བའི་སྐབས་ལ་སྨན་པའི་དགོས་མཁོ་ཆེ་རུ་འགྲོ་བཞིན་པ་དེ་སྐོང་ཆེད་རེད་ཅེས་བརྗོད་འདུག་ལོ་གཅིག་ལ་ལྷོ་ཀོ་རི་ཡ་ནང་སྨན་གྱི་སློབ་གྲྭར་སྨན་པ་སྦྱོང་མཁན་གྱི་སློབ་ཕྲུག་སུམ་སྟོང་ཙམ་ལེན་གྱི་ཡོད་པ་དང་གཞུང་གི་སྲིད་ཇུས་གསར་པ་ལྟར་ན་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ནས་བཟུང་ལོ་གཅིག་ལ་སློབ་ཕྲུག་ལྔ་སྟོང་བསྡུ་རྒྱུ་བྱས་ཡོད་པར་བརྟེན་ལོ་ལྔ་ཡི་ནང་ལ་སྨན་པ་ཁྲི་གཅིག་མང་དུ་འགྲོ་རྒྱུ་ཡིན་འདུག་ལྷོ་ཀོ་རི་ཡར་མི་སྟོང་ཕྲག་གཅིག་ལ་སྨན་པ་གཉིས་ཙམ་ལས་མེད་པ་ནི་ཡར་རྒྱས་ལྡན་པའི་རྒྱལ་ཁབ་ཀྱི་ཚད་གཞི་ལྟར་ན་ཉུང་ཉུང་ཡིན་པ་རེད་འདུག་ཡང Gallup Poll ཞིབ་འཇུག་ཁང་གིས་ལྷོ་ཀོ་རི་ཡ་མི་མང་གི་བསམ་ཚུལ་བསྡུས་པ་ལྟར་ན་མི་བཞི་ཆ་གསུམ་གྱིས་སྨན་པའི་སློབ་ཕྲུག་མང་དུ་གཏོང་རྒྱུར་རྒྱབ་སྐྱོར་བྱེད་ཀྱི་ཡོད་པ་རེད། ལྷོ་ཀོ་རི་ཡའི་སྲིད་བློན་གྱིས་ཀྱང་སྨན་པ་རྣམས་ཀྱིས་མི་དམངས་ཀྱི་ཚེ་སྲོག་དང་འཕྲོད་བསྟེན་བཙན་ཁྲིད་བྱེད་རྒྱུ་མེད་པ་དང་དཀའ་ངལ་སེལ་ཆེད་དྲ་ལམ་ནས་སྨན་བཅོས་བརྟག་དཔྱད་བྱེད་རྒྱུ་མང་དུ་གཏོང་རྒྱུ་གཞུང་གི་སྨན་ཁང་དང་དམག་སྒར་གྱི་སྨན་ཁང་རྣམས་མང་དུ་གཏོང་དགོས་ཞེས་ཛ་དྲག་ངང་བཀའ་རྒྱ་བཏང་ཡོད་པ་རེད་འདུག་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསོད་ནམས་དབྱངས་འཛོམས་ཡིན།
The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ནས་གསར་འགྱུར་སྙན་སྒྲོན་ཞུ་རྒྱུ། ད་ལྟ་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་མཇུག་བསྡོམས་པ་མ་ཞུས་པའི་སྔོན་ལ་རྒྱལ་སྤྱིའི་གནས་ཚུལ་མདོར་བསྡུས་གཞན་ཁག་ཅིག་གསན་རོགས་གནང། ཁ་སང་དབྱིན་ཇིའི་རྒྱལ་ས་ལོན་ཀྲོན་གྱི་ཁྲིམས་ཁང་ཞིག་གི་ནང་ལ། WikiLeaks དྲ་ཚིགས་གསར་གཏོད་བྱེད་མཁན Julian Assange ཨ་མི་རི་ཀ་ལ་ཁྲིམས་ཉེས་ཕྱིར་སློག་གི་གྱོད་གཞི་འདིའི་ཐོག་ལ་ཉིན་མ་གཉིས་ཀྱི་ཞུ་གཏུག་ཁྲིམས་བཤེར་ཞིག་འགོ་འཛུགས་གནང་བ་འདི་ནི་ཁོང་གི་རེ་འདུན་དེ་དག་བསྒྲུབ་རྒྱུར་གོ་སྐབས་མཐའ་མ་ཞིག་ཀྱང་ཡིན་སྲིད་པ་དང་ཁོང་གིས་འདས་པའི་ལོ་ངོ་བཅུ་གསུམ་གྱི་རིང་ལ་དབྱིན་ཇིའི་ཁྲིམས་ཁང་ཁག་ཏུ་ཞུ་གཏུག་རིམ་པ་མུ་མཐུད་གནང་ཡོད་པ་རེད། ཇུ་ལི་ཡན་ཨ་སན་ཇི་ཡིས་ཨ་མི་རི་ཀའི་དྲག་པོའི་ལས་ཁུངས་དང་ཕྱི་འབྲེལ་ལས་དོན་གྱི་འཕྲིན་གཏོང་ལས་དོན་གྱི་གསང་བའི་ཡིག་ཆ་རྒྱ་ཆེ་ཞིག WikiLeaks ཞེས་འབོད་པའི་དྲ་ཚིགས་འདིའི་ཐོག་ནས་འཛམ་གླིང་ཡོངས་ལ་ཕྱིར་བསྒྲགས་བྱས་པའི་རྐྱེན་གྱིས་ཨ་མི་རི་ཀའི་ནག་ཉེས་དོན་ཚན་བཅོ་བརྒྱད་ཀྱི་ཐོག་ལ་ཨ་མི་རི་ཀའི་ནང་ལ་ཁྲིམས་བཤེར་བྱེད་རྒྱུར། ནག་ཅན་རྩིས་སྤྲོད་ཀྱི་ཁྲིམས་ལུགས་ཀྱི་འོག་ལ་ཁོང་ཨ་མི་རི་ཀར་ཕྱིར་ལོག་ཡོང་ཐབས་སུ་འབད་བརྩོན་མུ་མཐུད་གནང་བཞིན་པ་རེད། དབྱིན་ཇི་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ནང་ལ་ཁོང་ཨ་མི་རི་ཀར་ཕྱིར་ལོག་བྱ་རྒྱུར་བཀའ་འཁྲོལ་གནང་ཡོད་ཀྱང། ཁྲིམས་དཔོན་ཞིག་གིས་ཁོང་གི་སེམས་ཁམས་འཕྲོད་བསྟེན་གྱི་ཐད་ལ་བློ་འཚབ་ཡོད་ཚུལ་གསུངས་པའི་རྐྱེན་གྱིས་ཕྱིར་ལོག་རྩིས་སྤྲོད་བྱེད་རྒྱུ་དེ་བཀག་འགོག་བྱས་ཡོད་པ་རེད། དབྱིན་ཇི་རྒྱལ་སྲས་ཝི་ལེམ་གྱིས་ཁ་སང་རེས་གཟའ་མིག་དམར་གྱི་ཉིན་མོ་གྷ་ཛ་མངའ་ཁུལ་གྱི་ནང་ལ་མི་མང་པོའི་ཚེ་སྲོག་ཤོར་བའི་འགྲོ་བ་མིའི་དཀའ་སྡུག་གི་གནས་སྟངས་འདིར་བརྟེན་ནས་མངའ་ཁུལ་འདིའི་ནང་ལ་ཞི་བདེ་ཡོང་ཐབས་སུ་མེ་འཕེན་མཚམས་འཇོག་གམ་འཐབ་འཁྲུག་མཚམས་འཇོག་བྱེད་རྒྱུར་འབོད་སྐུལ་གནང་ཡོད་པ་རེད། དབྱིན་ཇིའི་རྒྱལ་ཁང་གིས་རྒྱལ་སྤྱིའི་གནད་དོན་གྱི་ཐོག་ལ་དེ་འདྲའི་ཐད་ཀར་བར་འདུམ་གནང་སྲོལ་མེད་ཀྱང་དབྱིན་ཇི་རྒྱལ་ཁམས་ཀྱི་ཁྲི་འཛིན་རྒྱལ་སྲས་ཝི་ལེམ་གྱིས། སྔར་ལོའི་ཕྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་མོ་ཧ་མ་སི་འཇིགས་སྐུལ་བའི་གཏོར་རྒོལ་དེ་ནས་བཟུང་དཀྱིལ་ཤར་མངའ་ཁུལ་གྱི་ནང་ལ་འཐབ་འཁྲུག་གི་ནང་ལ་མི་མང་པོ་ཚེ་སྲོག་ཤོར་བའི་གནས་སྟངས་འདིའི་ཐོག་ལ་ངོས་རང་སེམས་འཚབ་ཆེན་པོ་ཡོད་ཅེས་གསུངས་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ནང་ལ་རྒྱལ་སྲས་ཝི་ལེམ་གྱིས་ཨི་སི་རལ་དང་པེ་ལེ་སི་ཊིན་གྱི་ས་ཁུལ་ཁག་ཏུ་གཞུང་འབྲེལ་གྱི་གཟིགས་སྐོར་ཕེབས་པ་དེ་ནི་དབྱིན་ཇི་རྒྱལ་ཁང་གི་མཐོ་རིམ་མི་སྣ་ཞིག་གིས་གཟིགས་སྐོར་གནང་བ་ཐོག་མ་ཡིན་པ་དང་དེ་ནས་བཟུང་ཁོང་གིས་མངའ་ཁུལ་འདིའི་གནས་སྟངས་ཀྱི་ཐོག་ལ་དམིགས་བསལ་གྱི་ཐུགས་ཁུར་ཆེ་བཞེས་གནང་ཡོད་པ་རེད། ཨ་ཧྥེ་རི་ཁའི་རྒྱལ་ཁབ་སུའུ་ཏན་གྱི་ནང་འཁྲུག་དམག་འཐབ་འདིའི་རྐྱེན་གྱིས་མི་མང་འབུམ་ཕྲག་མང་པོ་ཞིག་ལྷོ་ཕྱོགས་སུའུ་ཏན་གྱི་ནང་ལ་བྲོས་བྱོལ་དུ་ཕྱིན་པ་རྣམས་ལ་བཟའ་བཅའ་སོགས་ཉེར་མཁོའི་མཐུན་རྐྱེན་མེད་པར་མུ་གེ་བཀྲེས་ལྟོགས་ཀྱི་དཀའ་ངལ་གྱི་གནས་སུ་གྱར་ཡོད་པ་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བཟའ་བཅའ་སྒྲིག་འཛུགས་ཀྱིས་གསུངས་དོན་བྱས་པ་ཡིན་ན་སུའུ་ཏན་གྱི་ནང་འཁྲུག་འཐབ་རྩོད་འདི་འགོ་འཛུགས་བྱས་པ་ནས་བཟུང་སུའུ་ཏན་གྱི་མི་མང་འབུམ་ཕྲག་ལྔ་ལྷག་ཙམ་ཞིག་ལྷོ་ཕྱོགས་སུའུ་ཏན་གྱི་ནང་ལ་བྲོས་བྱོལ་དུ་ཕྱིན་ཡོད་པ་དང། ད་དུང་ཡང་ཉིན་རེ་བཞིན་དུ་སྐྱབས་བཅོལ་བ་སྟོང་ཕྲག་བརྒལ་བ་ཞིག་འབྱོར་བཞིན་པ་ལ་བརྟེན་ནས་གྲངས་འབོར་ཇེ་མཐོར་འགྲོ་བཞིན་པ་རེད།

ཉམས་ཞིབ་གནང་མཁན་ནུབ་གླིང་བ་ཞིག་ལ་བཅར་འདྲི་ཞུས་ཡོད་པ་བཅས་བརྗོད་གཞི་གཉིས་གོ་སྒྲིག་ཞུས་ཡོད། ཐོག་མ་དེ་ལ་ཨུ་རུ་སུ་གི་ད་གཞུང་འཛིན་ལ་ངོ་རྒོལ་བྱེད་མཁན་གྱི་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་ཨུ་རུ་སུ་གི་ད་ལས་འགུལ་བ་ཨ་ལེག་སི་ནཱ་ཝལ་ནི་ཨུ་རུ་སུའི་བཙོན་ཁང་ནས་འདས་གྲོངས་སུ་ཕྱིན་པ་དེ་ལ་ཁོང་གི་ནང་མི་དང་རྒྱབ་སྐྱོར་བ་ནུབ་ཕྱོགས་རྒྱལ་ཁབ་ཁག་གི་འགོ་ཁྲིད་རྣམ་པ་བཅས་ཀྱིས་ནཱ་ཝལ་ནི་ཡི་འཆི་རྐྱེན་དེ་རང་བཞིན་ཞིག་ཡིན་མིན་གྱི་ཐད་ལ་དོགས་སློང་བྱེད་བཞིན་པ་རེད། དེས་འདི་སྐབས་ལ་ཀུན་གླེང་ལས་རིམ་གྱི་ནང་དུ་ང་ཚོའི་ལྡི་ལི་ན་ཡོད་པའི་དཔྱད་བརྗོད་པ་བསྟན་འཛིན་དབང་ཕྱུག་ལགས་གདན་འདྲེན་ཞུས་ཏེ་ན་ཝལ་ནི་ཡི་འཆི་རྐྱེན་དང་རྒྱབ་ལྗོངས་མཚོན་དོན་ཨུ་རུ་སུ་གི་སྤྱི་ཚོགས་ཀྱི་རྣམ་འགྱུར་དེ་ག་ནང་བཞིན་གྱིས་ཨུ་རུ་སུའི་གཞུང་གིས་འགྲེལ་བརྗོད་ག་རེ་གནང་གི་ཡོད་མེད་ཁོང་གི་རྒྱབ་སྐྱོར་བ་ཚོའི་རྣམ་འགྱུར་ན་ཝལ་ནི་ཡི་མཛད་རྗེས་སོགས་ཀྱི་ཐད་ལ་བགྲོ་གླེང་ཞུ་གི་ཡིན་བསྟན་འཛིན་དབང་ཕྱུག་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་བསྟན་འཛིན་དབང་ཕྱུག་ལགས་ད་གཟའ་འཁོར་སྔོན་མའི་གཟའ་པ་སངས་ཀྱི་ཉིན་ལ་ད་ལྟ་ཨུ་རུ་སུ་གི་ད་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་ཨ་ལེག་སི་ན་ཝལ་ནི་འདས་གྲོངས་སུ་སོང་ཡོད་པ་གི་གནས་ཚུལ་དེ་ཐོན་པ་རེད་ཡིན་ན་ཡང་ད་མི་མང་པོ་ཅིག་གནས་ཚུལ་དེ་དང་འབྲེལ་བའི་ཐོག་ནས་དོགས་གཞི་མང་པོ་ཅིག་ཡོང་གི་ཡོད་བ་རེད་ཁ་ཤས་ཀི་དངོས་གནས་དྲང་གནས་ཀི་འདས་གྲོངས་སུ་སོང་ཡོད་བ་རེད་པས་ལབ་ནས་དོགས་སློང་ཅིག་བྱེད་གི་ཡོད་བ་རེད་ཁ་ཤས་ཀི་ག་འདྲས་སེ་ད་ད། འདས་གྲོངས་སུ་སོང་བ་རེད་ལབ་ནས་དོགས་སློང་གཉིས་ཡོང་གི་ཡོད་བ་རེད་ད་ད་ལྟ་ཉི་མ་ཁ་ཤས་འགྲོ་རེད། ཚོད་དཔག་འདྲ་མི་འདྲ་བྱེད་རེད་བཤད་སྦྱོར་འདྲ་མི་འདྲ་སྤེལ་རེད་ད་ལྟ་གི་དུས་ཚོད་འདི་ལ། ཁོང་འདང་གི་ཐོག་ནས་སྒང་གི་དོགས་གཞི་དེ་གཉིས་ཆ་ལ་ལན་ཅིག་རྙེད་འདུག་རྙེད་ཡོད་ན། ལགས་སོ་ཨ་ནི་ད་ཆེས་ཐོག་མ་ད་དུས་འདི་ད་ང་ཀུན་གླེང་གི་དེར་ལེ་ཚན་ཞིག་ནང་ལ་སྐད་ཆ་བཤད་གོ་སྐབས་གནང་རང་གིས་ཐུགས་རྗེ་གནང་ལ་ཡ་ད་ནི་དེ་མཉམ་དུ་ད་ཁྱེད་རང་གི་དྲི་བ་དེ་གལ་ཆེ་འདུག་ལ་ད་དེ་ད་ད་ར་ཤི་ཡའི་ཕྱོགས་འགལ་ཚོགས་པའི་དེ་རེ་ད་ང་ཚོ། འགོ་ཁྲིད་གལ་ཆེན་འདི་ཨ་ལེག་སི་ན་ཝལ་ནི་ལབ་མཁན་འདི་ད་ཡང་སྙིང་གྲོངས་ཡོད་རེད་གྲོངས་ཡོད་མ་རེད་ལབ་མཁན་འདི་ག་ལ་དེ་འདྲའི་དྲི་བ་ཅིག་དེ་རེད་ཞེར་བ་ནི་ད་དེའི་སྒང་ལ་ཆ་བཞག་ན་ད་ཁོ་རང་དཔལ་འདི་གྲོངས་ཡོད་པ་འདི་ད་གསལ་བོ་གསལ་རྐྱང་འདྲ་བོ་ཅིག་ཨ་ཆགས་ཚར་ཞེར་བ་འདི་དེ་ཡང་ད་ཁ་ས་འདི་ཁོ་རང་གི་ཁྲིམས་རྩོད་པ་ཨ་ནི་དེ་གི་མཉམ་དུ་ད་ལྟ་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་གི་ད་ཚོགས་པ་ཨ་ནི་ཁོ་རང་གི་ནང་མི་ཚང་མ་གིས་ནི་ད་དེ་གང་ད་གཏན་འཁེལ་ཚར་ཞེར་བ་ད་ཁོ་རང་གྲོངས་ཚར་རྒྱུ་དེ་རེད་བ། ཨ་ནི་དེའི་མཉམ་དུ་ད་ལྟ། ཁོ་རང་གྲོངས་རྐྱེན་གྱི་སྒང་ལ་ད་ད་དུས་ཆད་ད་ད་དེ་འདྲའི་དམིགས་བསལ་ད་དེར་ང་ཚོ་དཔང་རྟགས་ཀྱིས་ཟོར་བ་ཡིན་ད་དེ་འདྲའི་ད་གསལ་བོ་གསལ་རྐྱང་མི་འདུག་རེད་བ་ད་གཏོ་ཤེ་ན་གང་ལྟར་ཁོ་རང་གྲོངས་གི་དམིགས་ཡུལ་ག་ད་རྒྱུ་མཚན་དེ་དེ་འདྲ། དེར་འཕྲོད་བསྟེན་གྱི་སྒང་ལ་ཟོར་བ་ཡང་མི་དེར་ད་ན་ན་ད་དེར་ན་ད་དེར་ན་ཚས་གྲོངས་ཡིན་བས་ཟོར་བ་ཡང་མིན་ན་ད་དེ་ལས་གལ་ཆེ་ད་དེ་འདྲའི་ད་ལྐོག་གསོད་དེ་འདྲ་ད་བཏང་ཡིན་བས་ཟོར་བ་དེ་འདྲའི་གྱི་ད་དཔང་རྟགས་དེ་འདྲ་ད་གསལ་བོ་གསལ་རྐྱང་བསྟན་མི་འདུག་ད་ཡིན་ན་ད་གང་ལྟར། གང་ལྟར་ད་ད་ལྟ་གི་དུས་ཚོད་ལ་ཕེ་ད་ང་ཚོ་ར་ཤི་ཡའི་ནང་དུ་ད་དེ་རེད་ཆབ་སྲིད་ཀྱི་དེ་རེད་ད་དབང་ཆ་འཐབ་རྩོད་ཅིག་རེད་ཨ་དེ་ལས་ཡང་གལ་ཆེ་དེ་ད་སྔོན་མ་ད་ར་ཤི་ཡའི་ད་ང་ཚོ་ལོ་རྒྱུས་ཀྱི་དོན་རྐྱེན་མང་པོ་ཞོག་ཅིག་ལ་ལྟ་ཡ་རེད་བ་ཨ་ད་དེ་མཉམ་དུ་ད་ད་ད་གྲོངས་འགྲོ་མཁན་གང་ལྟར་མི་སྒེར་ཁོ་རང་གི་ད་གང་ད་ཕེ་ར་ཤི་ཡའི་ནང་ལ་ད་ལས་ཀ་བྱེད་སྟངས་ལས་འགུལ་སྤེལ་སྟངས་ར་བ་འོ་དེ་ཚོ་མང་པོ་ཞོག་ཅིག་ལ་ལྟ་ཡའི་སྐབས་སུ་ད་གང་ད་ད་ལན་ཁོ་རང་གྲོངས་འགྲོ་ཡ་དེ་ཁ་ལོ་ད་ང་ཚོ་དེ་འདྲའི་ད་ག་ས་ང་ཚོ་རང་བྱུང་གི་གྲོངས་རྐྱེན་འདྲ་བོ་ད་ད་ག་ས་ད་ང་ཚོ།

ཁོ་རང་གི་ད་ནང་མི་རེད་ཁོ་རང་གི་ཨ་མ་ཨ་ནེ་ཁོ་རང་གི་དེར་ད་སྐྱེ་དམན་ལ་ད་རུང་ཡང་རྩིས་ཨ་སྤྲད་མི་འདུག་ཨ་བོ་དེ་ཚོ་མང་པོ་ཞིག་ལ་ལྟ་ཡི་སྐབས་སུ་ད་གང་ལྟར་ད་ལན་ཁོ་རང་གྲོངས་པ་དེ་བརྒྱ་ཆ་བརྒྱ་ལྐོག་གསོད་བཏང་ཚར་ཨ་ཡང་མ་ར་ག་ད་ད་རྒྱབ་ལོགས་ལ་ག་ད་ད་དེ་འདྲས་ད་ཇུས་ངན་བཤམས་ཀྱི་གྲོངས་རྐྱེན་འདྲ་བོ་ཅིག་ཁ་ཆེ་ད་གསལ་བོ་འདྲ་བོ་ཅིག་ཆགས་བསྡད་འདུག་ལགས་སོ། ལགས་སོ། ད་ལྟ་བསྟན་འཛིན་དབང་ཕྱུག་ལགས་སྒང་ནས་གསུངས་པ་ནང་བཞིན་ར་ཤི་ཡ་གི་ཆབ་སྲིད་ཀྱི་གནས་བབ་དང་ར་ཤི་ཡའི་དེའི་ནང་གི་ཨ་ནེ། གཅིག་ཕུ་ཁྲིན་གྱི་བྱེད་སྟངས་དང་དེ་ཚོ་མང་པོ་གཅིག་ལ་གཞི་བཞག་ནས་བཤད་པ་ཡིན་ན་ཕལ་ཆེར་ཁོ་བསད་ཡོད་པ་ལ་ངོས་འཛིན་བྱེད་གི་འདུག་ཡིན་ན་བདེན་དཔང་གང་ཡང་ཡོད་བ་མ་རེད་གསུང་གི་འདུག་ད། སྤྱིར་བཏང་ད་ལྟ་ལས་འགུལ་བ་ཁོང་ཨུ་རུ་སུ་གི་ནང་ལ། སྤྱིར་བཏང་ལས་འགུལ་དང་དེ་འདྲའི་དཔེ་ཅིག་ནུས་པ་ཆེན་པོ་རེད་དེ་ཡིན་ན་ད་ལྟ་བཙོན་ཁང་ལ་བཞུགས་ཡོད་བ་རེད་བ་བཙོན་ཁང་ལ་བསྡད་ཡོད་དུས་སྐབས་ལ་ཁོ་རང་དམིགས་བསལ་གི་ཕུ་ཁྲིན་དང་ཕུ་ཁྲིན་གི་གཞུང་འཛིན་ལ་ཉེན་ཁ་ག་རེ་བྱས་ནས་འཕྲད་གི་ཡོད་བ་རེད་ག་རེ་བྱས་ནས་ཁོ་གསོད་དགོས་བྱུང་དགོས་བ་རེད། རེད་རེད་ད་ད་དེ། ཁོ་རང་སེ་གེ་གི་ད་ང་ཚོ་གནད་འགག་ད་གར་ཐུག་ཡོད་ཟེར་ན་ད་ང་ཚོ་སྤྱི་བཏང་དེ་ད་ར་ཤའི་ནང་ལ་ཆ་བཞག་ན་ད་ད་པུ་ཏིང་ལ་དེ་རེད་ངོ་རྒོལ་བྱེད་མཁན་ཨ་འདི་ད་ར་ཤའི་སྲིད་འཛིན་པུ་ཏིང་ལ་དེ་རེད་གྱེན་ལོག་བྱེད་མཁན་ད་མི་ད་མང་པོ་བྱེད་འོང་ཡང་མིན་ཚོགས་པ་དེ་ར་མང་པོ་བྱེད་འོང་བྱུང་ད་ཅིག་ཡོང་དེ་ཨོ། ད་ཡིན་ན་གང་ད་ཁོ་རང་འདྲ་བོའི་དེ་རེད་ད་གྱེན་ལོག་བྱེད་མཁན་ཡིན་ན་རམ་དེ་རེད་ག་ད་ངོ་རྒོལ་བྱེད་མཁན་རང་བཞིན་ཕལ་ཆེར་ད་ད་བར་དུ་ར་ཤའི་ནང་ལ་ད་བྱུང་མྱོང་མེད་འགྱོ་རོགས་ཀྱི་གང་ད་ཅིག་ཆགས་དེ་ར་བ་ད་གཙོ་ཆེ་ན་ཁོ་རང་གི་ལས་འགུལ་སྤེལ་སྟངས་ཨ་ནི་ཁོ་རང་གི་ངོ་རྒོལ་བྱེད་སྟངས་ཨ་ནི་ཁོ་རང་ངོས་ནས་དེ་ར་ད་པུ་ཏིང་གི་པད་ད

སྙིང་སྟོབས་དང་ཨ་ནི་ཁོ་རང་གི་ད་ཕའི་པུ་ཏིང་ལ་ངོ་རྒོལ་བྱས་དུས་ཆ་ཤས་ཀྱིས་རུ་བ་འོ་ད་དེ་ཞེ་བོ་ཚགས་ཚུད་ཡོད་ཙང་ད་ད་དེ་ག་ད་རྒྱ་ཆ་སྐྱ་ག་ད་མ་འོང་པ་ཁོ་རང་ལ་ད་ག་ད་ག་ད་དེ་པུ་ཏིང་ལ་ག་ད་དཀའ་ངལ་ཞིག་སྤྲད་ཡོང་པ་དེ་ག་ལ་གང་འཚམས་ད་གསལ་བོ་རོགས་ཅིག་ཨ་ཆགས་དེ་རུ་བ་འོ་དེ་འདྲའི་ད་གནད་འགག་ཞིག་ལ་གཞིགས་བྱས་ཤག་དེ་ད་ད་ལྟ་རང་ནི་ག་ད་ད་བཙོན་ཁང་ནང་ནས་ཁོ་མེད་བ་བཟོས་ཟོ་ར་ཨ་ནི་ཁོ་བསད་ཤག་འོ་ན་ད་རྗེས་ལ་ག་ད་ད་ཁོ་བཙོན་ཁང་ནས་དེ་ད་དེ་ཚ་རེ་ཅིག་ལ་དེ་དཀའ་ངལ་དེ་གས་ཅིག་ཨ་འཕྲད་གི་དེ་ར་ཉེན་ཁ་ཡོད་མ་རུ་བ་འོ་དེ་འདྲའི་ག་ད་ད་གནད་འགག་ཞིག་ལ་གཞིགས་བྱས་ཨ་ནི་ད་ད་ལེ་ཁོ་རང་ཕལ་ཆེར་ད་གསལ་སྐྱོ་རོགས་ཅིག་གང་ད་ཅིག་ཨ་ཆགས་དེ་ཤར་འོ།

རེད་དེ་ད་གང་ལྟར། ད་ལྟ་གི་དུས་ཚོད་སྤྱི་བཏང་ད་ར་ཤི་ཡའི་གཞུང་དང་དེ་ལྟར་ར་ཤི་ཡའི་ངོས་ནས་ད་གང་ལྟར་ཁོ་རང་ད་ག་སེ་གྲོངས་ཀྱོ་མེད་དེ་ད་དེའི་སྒང་ལ་ད་ར་ཤི་ཡའི་གཞུང་དང་དེ་ལྟར་ར་ཤི་ཡའི་སྲིད་འཛིན་པུ་ཏིང་དེ་ལྟར་ད་འབྲེལ་བ་ཡོད་པའི་གང་ལྟར་ཅིག་འགྲེལ་བཤད་ཅིག་རྩ་བ་ནས་བྱེད་ཀྱི་ཡོད་མ་རེད་དེ་ཉ་ད་གང་ལྟར། དེ་ད་ཁོ་རང་གི་ནང་མི་རེད་ཨ་ནི་ཁོ་རང་གི་སྐྱེ་དམན་ཨ་ནི་ད་ད་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་པ་དང་ཨ་ནི་ར་ཤི་ཡའི་མི་མང་ཨ་ནི་དེ་ལས་གལ་ཆེ་དེ་གང་ལྟར་ད། ནུབ་ཕྱོགས་རྒྱལ་ཁབ་དང་ཨ་རི་ཁོང་ཚོ་ཚང་མ་ངོས་ནས་ད་དེ་གང་ལྟར་པུ་ཏིན་གི་བྱས་པ་ཞིག་མ་གཏོགས་ཨ་ནི་དེ་ད་ག་སེ་གྲོངས་ཀྱོ་མིན་པ་དེ་རིགས་གང་ལྟར་ཕལ་ཆེར་འགྲེལ་བརྗོད་ཅིག་གང་ལྟར་བྱེད་དེ་རུ་བ་འོ་དེ་རིགས་གནད་ཀ་ཞིག་ལ་གཞིགས་བྱས་ད་གང་ལྟར་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་ད་གང་ལྟར་ཁོ་རང་དང་འབྲེལ་བ་གི་མི་ཚང་མ་ངོས་ནས་གང་ལྟར་ཁོ་རང་ལྐོག་གསོད་བཏང་བ་ཞིག་ལ་གང་ལྟར་ངོས་འཛིན་ཅིག་ད་ལྟ་ཆ་ད་ལྟའི་ཆར་བྱེད་དེ་ཡོད་དོ་ལ་སོ། ལ་སོ་ཨ་ནི་ད་ལྟ་ཨ་ལེག་སི་ན་ཝལ་ནི་གིས་ཁོ་བཙོན་ཁང་ནང་མ་བཅུག་པའི་སྔོན་ལ་ཨུ་རུ་སུའི་ནང་ལ་ལས་འགུལ་བྱས་ཙང་ག་རེ་ག་རེ་སྤེལ་ཡོད་རེད་མི་མང་གིས་ཁོ་ལ་རྒྱབ་སྐྱོར་བྱེད་མཁན་ཧ་ལས་བ་མང་པོ་འདུག་རྒྱལ་སྤྱིའི་སྤྱི་ཚོགས་ནང་དོ་སྣང་མང་པོ་བྱེད་གི་འདུག་དེ་འདྲའི་གི་ཤུགས་རྐྱེན་ཐེབས་དགོས་ཡ་གི་ལས་འགུལ་ག་རེ་ག་རེ་སྤེལ་ཡོད་རེད།
རེད་དེ་ལྟ་མི་གཉིས་ལ་ལབ་པ་ནང་ལྟ་ཡི་དོན་ལྟ Alex Navalny འདྲ་བོ་དེ་ཆ་བཞག་ན་མི་གཞན་དང་མ་འདྲ་བོ་ཏིས་གང་དག་ལོགས་ཀ་བྱེད་ལ་རུ་ཨ་ནི་ལྟ་དེ་ལོགས་ཀ་དེ་ག་རེ་ཟེར་ན་ལྟ་ཁོ་རང་གི་ལས་འགུལ་སྤེལ་སྟངས་ཨ་ནི་ཁོ་རང་གི་ངོ་རྒོལ་བྱེད་སྟངས་དང་ཨ་ནི་ཁོ་རང་གི་དཔེར་ན་ད།

ར་ཤི་ཡའི་དེར་མཐོ་རིམ་གྱི་དེར་ད་ཚོང་པ་ཆེ་བོ་དེ་འདྲ་ཨ་ནི་དཔོན་རིགས་ཐོག་དེར་མང་པོ་བྱུང་ཡོད་རེད་བ་འོ་ཁོ་ཚོ་ངོས་ནས་ད་དབང་ཆ་ལོག་པ་ག་འདྲ་བྱས་འདུག་ཨ་ནི་པེ་ཤག་ག་འདྲ་ཟེ་ཁོ་ཚོ་ལྐོག་ཟ་རུལ་སུངས་བྱས་འདུག་ག་ལ་ཨ་ནི་ཁོ་རང་བལྟས་དེ་ཉམས་ཞིབ་ཚད་དང་ལྡན་པའི་ཐོག་ནས་བལྟས་ཅིག་ཨ་བྱས་རོགས་ཨ་ནི་ད་དེ་གི་ཉམས་ཞིབ་དེ་ཡང་བལྟས་དེ་ང་ཚོ་ད་ཁ་ལོ་ད་བལྟས་དེ་ཆེད་ལས་རང་བཞིན་གྱི་ཐོག་ནས་ད་ང་ཚོ་ཨིན་ཇི་སྐད་ད་མ་སོ་ན Professional ལ་རོགས་བ་འོ་དེ་འདྲའི་ཐོག་ནས་ཁོ་རང་བལྟས་ཉམས་ཞིབ་ཞེ་བོ་ཡག་པོ་བྱས་ཅིག་ཨ་ནི་ད་ད་ར་ཤི་ཡའི་མི་མང་ལ་མ་ད་བལྟས་ཟོ་རོགས་ཨ་ནི་ད་དེ་ད་ད་བལྟས་ད་བལྟས་དེ།

པུ་ཏིང་ལ་ངོ་རྒོལ་བྱེད་ལ་ད་པུ་ཏིང་ལ་དེར་གྱེན་ལོག་བྱེད་མཁན་གཞན་དང་མ་འདྲ་བོ་ཏིག་ཟེར་ན་ད་ལོགས་ཀ་ཆགས་གེ་ད་ནི་ཏིག་ཟེར་གང་འདྲ་ད། མི་དམིགས་བསལ་བ་ཞིག་ཆགས་གེ་ད་གནད་འགག་ཏིག་གང་འདྲ་ད་དེ་འདྲ་རོ་ཞིག་གང་འདྲ་ཅིག་ཨ་ཆགས་བསྡད་ཤག་ལ་སོ། ཨ་ནི་ད་ལྟ་བསྟན་བཟང་བཀྲ་ཤིས་ལགས་མཚམས་འདི་ནས་ང་ཚོའི་རྒྱུན་གཏན་ད་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་ལ་བགྲོ་གླེང་ག་རེ་ཞུ་གི་ཡོད་པ་དེའི་བརྗོད་གཞི་གི་སྒང་ལ་གསན་གཟིགས་གནང་མཁན་རྣམ་པ་ཚོ་ལ་བསམ་ཚུལ་དྲི་ཡ་དང་ཡང་ན་དྲི་བ་འདོན་ཡ་གི་ལས་རིམ་ཅིག་འགྲོ་བསྡད་ཡོད། དེའི་སྒང་ལ་ང་ཚོས་ད་ལྟ་ཐོག་མར་བསམ་ཚུལ་གཅིག་དང་དེ་ནས་དྲི་བ་གཅིག་ཡོད་པ་འདི་དེ་ཞུ་གི་ཡིན། ཨ་ནི་བསམ་ཚུལ་དེའི་ནང་ལ་ད་ལྟ་ངོ་དེབ་དྲ་ཚིགས་ཀྱི་སྒང་ལ་འདི་ག་རླུང་འཕྲིན་ཁང་ལ་ད་ལྟ་ཨུ་རུ་སུ་གྱི་གཞུང་རྒོལ་ཁ་གཏད་ཆབ་སྲིད་ཚོགས་པ་འདས་གྲོངས་སུ་སོང་བ་དེ་དང་འབྲེལ་བའི་ཐོག་ནས་བསམ་ཚུལ་གཅིག་བཤད་ཡོད་པ།

ད་ད་ལྟ་སྒང་ནས་ང་ཚོས་དྲ་གྲོགས་དེ་གི་དྲི་བ་བཏང་ཡོད་པ་དེ་ནང་བཞིན་ཨུ་རུ་སུ་ལ་ཕེབས་པ་ཡིན་ན་ཁོ་སྲོག་ལ་ཉེན་ཁ་ཡོད་པ་སོགས་ཤི་འགལ་བ་རེད་དེ་ཡིན་ན་ག་རེ་བྱས་ནས་ཁོས་ད་ལམ་ཀ་དེ་བདམས་རེད་གསུང་གི་འདུག་དེ་ལ་བཀའ་ལན་གཅིག་གནང་རོགས། ལགས་སོ་ད་ལྟ་དེ་ག་རེ་ཟེར Alex Navalny ཁོ་རང་ད་འོ་ཆ་བཞག་ན་བལ་དེ་ད་མི་གཞན་དང་མ་འདྲ་བ་ཁ་ལོ་ད་དེ་གར་ས་དེ། ཞེད་སྣང་མེད་རྒྱུ་འདྲ་བོ་ཅིག་ཨ་ནི་གང་ལྟར་ད་ཁོ་རང་གི་དམིགས་ཡུལ་ཞིག་དང་ཁོ་རང་གི་ཕས་ད་ལས་འགུལ་ཞིག་སྤེལ་ཡོད་རེད་བ་འོ་ད་དེ་གི་ཆེད་དུ་གང་ལྟར་ཚང་མ་བློས་གཏོང་བློས་གཏོང་བྱེད་ཐུབ་མཁན་དེ་རིང་གང་ལྟར་ད་མི་འདྲ་བོ་ཅིག་གང་ལྟར་ཅིག་ཨ་ཆགས་བསྡད་ཤག་རེད་བ། ད་དེ་ཡང་དེ་ལྟར་ཁ་སང་དོན་བ་རང་དང་ཁོ་རང་ལ་དེ་རིང་ད་ཡང་ད་དེ་གསར་ཁང་ཞིག་དེ་རིང་གང་ལྟར་བཅར་འདྲི་ཅིག་གང་ལྟར་ཅིག་བྱས་ཡོད་རེད་བ་འོ་ད་དེ་གི་བཅར་འདྲི་ལ་ཁོ་རང་སྐད་ཆ་ག་རེ་བཤད་ཟེར་ད་གང་ལྟར་ཁོ་རང་ད་འོ་ཆ་བཞག་ན་བས་དེ་ད་དེ་ཁ་ལོ་ད་ཁོ་རང་གི་ད་ལས་འགུལ་དང་ཁོ་རང་གི་ཕས་ཅིག་ད། ཅིག་འཆར་གཞི་ཞིག་བཏོན་ཡོད་རེད་བ་འོ་དེ་འཆར་གཞི་དེ་མ་གྲུབ་བར་དུ་གང་ལྟར་ག་རེ་ཡིན་ན་གང་ལྟར་ཚང་མ་བས་དེ་བློས་གཏོང་བྱེད་ཀྱི་ཡིན་ཟེར་བ་ཨ་ནི་ད་དེ་གི་བློས་གཏོང་བྱས་ནས་ད་ཐ་མ་གང་ལྟར་ཁོ་རང་གི་སྲོག་ཡང་གང་ལྟར་བློས་གཏོང་བྱེད་དགོས་བྱུང་ན་ཁའི་འགྱོད་པ་མེད་ལབ་ནས་དེ་འདྲས་གང་ལྟར་བས་ཅིག་དེ་འདྲས་གང་ལྟར་འགྲེལ་བརྗོད་ཅིག་ཁོ་རང་གི་ཅིག་བྱས་འདུག་རེད་བ་ཨ་ནི་དེ་ཙམ་མ་ཡིན་པ་ད་ཁོ་རང་འགྲོགས་ཆམ་ཏིགས་གང་ལྟར་ག་ལོ་ད་ཞལ་ལ་འོ་ད་ཨ་ནི་ཏིགས་ད་ག་ལོ་ད་ཉེན་ཁ་རེད་བ་འོ་དེ་ཚོ་ལ་ཞེ་དྲག་གང་ལྟར་ད་བསམ་བློ་མ་བཏང་མཁན་འདྲ་བོ་ཅིག་གང་ལྟར་ཅིག་རེད་ཤག་རེད་བ་ད་དེ་ན་ཁོ་རང་མི་སྒེར་གྱི་སྐད་ཆ་ག་རེ་བཤད་ཟེར་གང་ལྟར་ད་དེ་རེ་བྱ། གལ་སྲིད་ཁོ་རང་གིས་ད་ལས་འགུལ་སུ་ར་པས་ཨ་ནི་ངོ་རྒོལ་ག་རེ་ཡི་ཆོད་ནས་གང་ལྟར་ད་དེ་གི་སྟེང་ནས་ཁོ་རང་ལ་དཀའ་ངལ་ག་རེ་འཕྲད་ན་ཨ་ནི་ཁོ་རང་ལ་ཉེན་ཁ་ག་རེ་ཡོང་གི་མི་ག་ལ་ཁོ་རང་གི་བསམ་བློ་ཁོ་རང་བཏང་གི་མེད་ལ་རོ་ཨ་ནི་གལ་སྲིད་དེ་དེ་ལ་བསམ་བློ་བཏང་བ་ན་ཡང་དེ་བསམ་བློ་གཉིས་པ་ཞིག་རེད་ཟེར་ཨ་ནི་ཡང་དེ་ཚི་གང་ལྟར་ཕྱི་ཤོག་རྒྱག་གེ་དེ་རེ་གང་ལྟར་བཏབ་པའི་གནས་ཚུལ་གང་ལྟར་དེ་འདྲ་གང་ལྟར་ཅིག་ཡོང་སྲིད་ཟེར་བ་འོ་དེ་རེ་བཏབ་པའི་གནས་ག་ཞིག་ལས་ཞིག་བྱས་གང་ལྟར་ཁོ་རང་གི་ད་བསམ་བློ་ཁོ་རང་བས་བཏང་གི་མེད་ཟེར་རེད་བ་ཨ་ནི་དེ་ལས་ལྡོག་ཏུ་ད་གང་ལྟར་ཁོ་རང་གི་དམིགས་ཡུལ་དང་ཁོ་རང་གི་འཆར་གཞི་དེ་གང་ལྟར་ད་ར་ཤི་ཡའི་ནང་ལ་དེ་རེ་ད་དམངས་གཙོ་ཡང་དག་པ་ཞིག་ཡོང་བས་ཨ་ནི་ད་ལྟ་ར་ཤི་ཡའི་མི་དམངས་ལ་ད་ལྟ་དེའི་དཔལ་འབྱོར་དང་གང་ཅིའི་ཐད་ནས་འཚོ་བ་ཡག་པོ་ཞིག་རེད་བ་འོ་དེ་འདྲ་ཞིག་ཡོང་བའི་ཆེད་དུ་ཨ་ནི་གང་ལྟར་ད་བས་དེ་ཁོ་རང་གི་སྲོག་བློས་བཏང་དགོས་བྱུང་ན་ད་ད་བཏང་གི་ཡིན་ལབ་མཁན་དེ་འདྲའི་ཐད་ད་ད་མི་འདྲ་བོ་ཅིག་ཨ་ཆགས་བསྡད་ཤག་རེད་བ་འོ་དེ་འདྲའི་ཐད་ནས་ཁ་ཅིག་ལ་ཞིག་ཅེས་ད་གང་ད། སྙན་པ་ཁོ་རང་འཇར་མ་ནི་ནས་ད་ཕར་ར་ཤི་ཡར་ལོག་ཡག་གི་ད་དམིགས་ཡུལ་དེ་དེ་བྱ་འདི་གང་ཅིག་ད་གང་ལྟར་ཁོ་རང་གི་ད་ལས་ཀ་བྱེད་ས་གཙོ་བོ་དེ་ཨ་ནི་ཁོ་རང་གི་ད་ཕའི་གང་ལྟར་ལས་འགུལ་སྤེལ་ས་གཙོ་བོ་དེ་གང་ལྟར་ད་ར་ཤི་ཡའི་ནང་ལ་གང་ལྟར་ཅིག་ཨ་ཆགས་བསྡད་རེད་བ་འོ་དེ་འདྲའི་སྐབས་སུ་ཨ་ནི་ཁོ་རང་གི་ལས་འགུལ་དེ་ད།

ལོ་ཁའི་ད་གནས་ཁང་དེ་འདྲ་འདྲ་བོ་ཅིག་ཆགས་བསྡད་ཤག། ལ་སོགས། ཨ་ནི་དེ་འཛོམས་བ་ཞིག་ལ་ད་ད་ལྟ་ཁོ་འདས་གྲོངས་སུ་སོང་བ་གི་གནས་ཚུལ་དེ། ཕྱི་ལོགས་ལ་ཐོན་ཡོང་དུས་སྐབས་ལ་ཨུ་རུ་སུ་གི་ནང་ཁུལ་ཡིན་ན་རེད་དེ་ག་ནང་བཞིན་གྱི་འཛམ་གླིང་རྒྱལ་ཁབ་སོ་སོ་ན་ཡོད་པའི་ཨུ་རུ་སུ་གི་གཞུང་ཚབ་གི་སྒོ་མདུན་ལ་སོགས་པ་མི་མང་པོ་ཅིག་གིས་ད་མེ་ཏོག་ཕུལ་ཡ་དང་ཨ་ནི་དེ་འདྲའི་རྗེས་དྲན་གྱི་མྱ་ངན་གྱི་ཚིག་དེ་འདྲས་བྲིས་ཡོད་པ་ད་དེ་འདྲའི་ཧ་ལས་པ་མང་པོ་མཐོང་རྒྱུ་འདུག་དམིགས་བསལ་གྱི་ཨུ་རུ་སུ་གི་ནང་ཡིན་ན་ས་གནས་མང་པོ་ཅིག་ལ་མེ་ཏོག་ཕུལ་བ་ད་དེ་འདྲས་བྱས་རྗེས་མི་ཧ་ལས་པ་མང་པོ།

རེད་རེད་ད་ད་དེ་ག་རེ་ཟེར་ད་ལན་ད་ད་ཁོ་རང་གྲོངས་འགྲོ་ཡག་འདྲ་བོ་རེད་ད་དེ་ད་ཁོ་རང་ད་མི་སྒེར་གཅིག་གྲོངས་ཚར་རེད་དེ་ཡིན་ན་ད་ཁོ་རང་གྲོངས་ཡག་རེད་གི་ཁྲེལ་ལས་ག་ད་ད་ད་ད་ཨུ་རུ་སུ་གི་ནང་ལ་ཡོད་རྒྱུ་ག་ད་ད་མི་མང་ས་ཡ་མང་པོ་ཡི་ག་ད་ད་རེ་བ་ཅིག་གྲོངས་ཚར་རྒྱུ་འདྲ་བོ་ཅིག་ཡང་མིན་ན་རེ་བ་ཅིག་ད་བརླག་ཚར་རེད་ཟོ་ར་ཡང་མ་ག་ད་རེ་བ་ཅིག་ག་ད་ད་ཤི་ཚར་རྒྱུ་འདྲ་བོ་ཅིག་ག་ད་ཅིག་ཨ་ཆགས་ད་ཕྱིར་ཨོ། ད་དེ་ནས་ད་ཁ་སང་ཐོག་ཁ་རང་ཁོ་རང་གྲོངས་ཚར་བའི་རྗེས་ལ་ཕེ་དང་ང་ཚོ་ཨུ་རུ་སུ་ནང་ལ་ཡོད་རྒྱུ་ག་ད་ད་མི་མང་མང་པོས་ག་ད་ད་བསམ་ཚུལ་ད་རང་བཤེར་བསམ་ཚུལ་ག་རེ་བཤད་ས་ད་ག་ད་ཁོ་རང་ད་ག་ད་ད་མི་སྒེར་གྱི་ག་ད་ད་ཅིག་གྲོངས་རེད་ཟེར་བ་ད་ཡིན་ན་ཁོ་རང་མི་སྒེར་དེ་ལས་གལ་ཆེ་དེ་ད་ང་ཚོ་མི་མང་མང་པོས་ག་ད་ད་རེ་བ་དང་ཨ་ནི་དེ་ཁ་ལོ་ད་ང་ཚོ་ཅིག།

མི་མང་མང་པོ་སེམས་ཤུགས་ཆག་སྐད་རོགས་གཅིག་མི་མང་མང་པོ་ཞེ་བོ་ཅིག་ད་ཁ་རོགས་བེ་དེ་དག་བེ་དེ་བསམ་བློ་སྙིང་བོ་བཏང་སྐད་དེ་རིགས་ག་ཚོད་ད་བེ་གནད་འགག་གྲོགས་གཅིག་གང་ད་ཅིག་ཨ་ཆགས་ད་ཤར་འོ། ད་དེ་ཡ་ཅི་དྲང་ད། ཁོ་རང་གྲོགས་ཡོད་ན་སྐད་ཆ་ག་རེ་བཤད་སང་ད་ཁ་ད་ཁོ་རང་ལ་ག་དུས་ཡིན་ན་དཀའ་ངལ་ཡོང་སྲིད་རེད་ཨ་ནི་ཁོ་རང་གི་སྲོག་ཡང་བེ་དེ་ད་ཤོར་སྲིད་རེད་འོ་ཨ་ནི་གལ་སྲིད་དེ་འདྲ་ཤོར་གི་ཡོད་ན་ག་ད་ད་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་ཨ་ནི་ཁོ་རང་གི་ལས་ཀ་ལ་མོས་པ་བྱེད་མཁན་ག་ད་མི་མང་ངན་ན་ག་ད་ཁོ་རང་གྲོངས་འགྲོ་ཡོད་ན་དེ་ལས་བེ་དེ་ཡང་ཞེ་བོ་སེམས་པ་སྐྱོ་དང་ཞེ་བོ་སེམས་ཤུགས་དེ་རེ་ཆག་མེད་པ་ཨ་ནི་དེ་ལས་ལྡོག་ཏེ་བེ་དེ་མུ་མཐུད་ཁོ་ཡི་ག་རེ་བྱ་བ་ན་ད། བྱེད་དགོས་པའི་ལན་དེ་ལྟར་ད་ལྟ་སྔོན་མ་ཁོ་རང་ཡིན་ད་སེམས་བཅུག་སྟེ་ཁོ་རང་མ་གྲོངས་གོང་ལ་ཁོ་རང་དེ་སྐད་ཆ་དེ་བཤད་རུ་བའོ་དེ་བཤད་བ་ནང་ད་ཡང་ཨུ་རུ་སུ་ནང་ལ་དེ་འདྲ་ཡང་མུ་མཐུད་ཡོང་བའི་ད་རེ་བ་སོ་ད་ཡིན་འོས་སོ་རེད་བཤད་རུ་ད་ཡིན་ན་ཡོང་གི་མིན་ང་ཚོ་རྗེས་ལ་དེར་ཆགས་འདོད་དོ་ལགས་སོ། ལགས་སོ་ཨ་ནི་ཁོང་གི་ལས་འགུལ་འདི་ཚོ་ལ་རྒྱལ་སྤྱིའི་སྤྱི་ཚོགས་ནང་ལ་ཁོ་རང་ངོས་འཛིན་གང་འདྲ་གནང་གི་འདུག། རེད་དེ་ལྟར་འདི་ལྟར་ཁོ་རང་གིས་ད་ལས་འགུལ་སྤེལ་སྟངས་དང་ཡང་མིན་ན་ཁོ་རང་གིས་ད་ལས་ཀ་བྱེད་སྟངས་དེ་གང་ལྟར་རྒྱལ་སྤྱིའི་སྤྱི་ཚོགས་ནང་དེ་དང་དུ་ལྟ་དེ་ནུབ་ཕྱོགས་རྒྱལ་ཁབ་ཚོ་ནང་ཞེ་བོ་མཐོང་ཆེ་བོ་བྱས་ཨ་ནི་ཁོ་རང་ལ་བལྟས་དེ་ཞེ་བོ་ད་ཕར་ཕྱིན་སྔོན་མ་དེ་ཁོ་རང་ལ་དེ་རེད་ད་ང་ཚོ་གཟེངས་རྟགས་གི་སོ་ཡིན་ན་གང་ལྟར་ཅིག་ཕིས་ཞར་བ་འོ་དེ་འདྲ་སོང་ད་གང་ལྟར་ཁོ་རང་ཏོག་ཙམ་ད་མི་གལ་ཆེ་བོ་ཞིག་ཨ་ནི་ད་གང་ལྟར་ར་ཤི་ཡའི་ལོ་རྒྱུས་ནང་ལ་གང་ལྟར་ཏོག་ཙམ་ད་ཁ་ལོ་ད། ལོ་རྒྱུས་ཀྱི་འཕེལ་རིམ་ཞིག་ནང་ལ་མི་དེ་འདྲས་ད་གལ་ཆེ་བོ་ཞིག་ད་ལྟ་ནུབ་ཕྱོགས་རྒྱལ་ཁབ་ཚང་མ་གང་འདྲ་ཅིག་རྩིས་དེ་རོ་ད་དཔེར་ན་དཔེར་ན་ད་ལན་ཁོ་རང་གྲོངས་ཚར་བའི་རྗེས་ལ་ད་གང་ད་ཁོ་རང་ལ་མྱ་ངན་ཞུ་མཁན་བཟོ་རོ་ཡང་ཨ་ནི་ཁོ་རང་གི་ཆེད་དུ་དེ་འདྲས་དྲན་རྟེན་བཟོ་ར་འདང་ཆུང་ནུབ་ཕྱོགས་ཀྱི་རྒྱལ་ཁབ་མང་པོ་ནང་དེ་འདྲས་ཅིག་ག་ད་བཟོ་ཡ་འདྲ་བོ་ཞིག་གང་འདྲ་ཅིག་ཡོང་གི་འདུག་བ་འོ་དེ་ཚོ་ལ་ལྟ་ཡའི་སྐབས་སུ་ག་ད་ཁོ་རང་ཏོག་ཙམ་ད་ནུབ་ཕྱོགས་རྒྱལ་ཁབ་འདྲ་སྐད་གྲགས་ཆེ་བོ་དང་ག་ད་ནུབ་ཕྱོགས་རྒྱལ་ཁབ་ཁོ་རང་ལ་ད་མཐོང་ག་ལ་གང་འཚམ་ཆེ་བོ་ཡོད་རྒྱུ་དེ་འདྲས་ག་ད་མི་ཅིག་ཨ་ཆགས་བསྡད་ཤག། ལགས་སོ། ལགས་སོ། ཨ་ནི་བསྟན་འཛིན་དབང་ཕྱུག་ལགས་དེ་རིང་ང་ཚོ་ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་བརྙན་འཕྲིན་ལས་རིམ་ནང་ཕེབས་བྱས། ཨུ་རུ་སུའི་གི་ད་ལྟ་གཞུང་འགལ་མང་གཙོ་ཚོགས་པའི་ད་འགོ་ཁྲིད་དམ་ཡང་ན་ད་ལས་འགུལ་བ་སྐད་གྲགས་ཅན་ཨ་ནེ་ཨ་ལེག་སེ་ན་ཝལ་ནི་ད་ལྟ་འདས་གྲོངས་སུ་སོང་བ་དེ་ལ་རྒྱལ་སྤྱིའི་སྤྱི་ཚོགས་ནང་ལ་དཔྱད་བརྗོད་སྣ་ཚོགས་པ་ཡོང་གི་ཡོད་པ་དང་ཡང་ཁོང་གི་ནང་མི་དང་རྒྱབ་སྐྱོར་བ་རྒྱབ་སྐྱོར་བ་ཚོས་ཁོང་ལ་མྱ་ངན་དང་ཡང་ན་ཁོང་གི་ཕྱག་ལས་ལ་ད་གདེང་འཇོག་དང་དེ་འདྲའི་གང་འདྲ་བྱེད་གི་ཡོད་པ་ཨ་ནེ་ཁོང་གིས་ཨུ་རུ་སུའི་གི་ད་ལྟ་ཆབ་སྲིད་ལ་ཤུགས་རྐྱེན་གང་འདྲ་ཐེབས་ཡོད་པ་ལ་སོགས་པ་ཁྱོད་རང་གི་དགོངས་ཚུལ་ཞིབ་ཕྲ་གསུང་གནང་བ་བཀའ་དྲིན་ཆེ་ཞུ་གི་ཡིན། དུས་ཚོད་དབང་གིས་འདི་ནས་མཚམས་འཇོག་དགོས་བྱུང་སོང། ལ་སོ། ཨ་ནེ། བསྟན་འཛིན་དབང་ཕྱུག་ལགས་ཐུགས་རྗེ་ཆེ་ཞུ་གི་ཡིན། ཨ་དེ་ནས་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་ལ་གསན་གཟིགས་གནང་གི་འདི་པ་ཚོ་མུ་མཐུད་ནས་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་བརྗོད་གཞི་གཉིས་པ་ལ་གསན་གཟིགས་གནང་རོགས། ད་བོད་ཕྱི་ནང་གཉིས་སུ་བོད་ཀྱི་ལྷ་མོའི་སྒྱུ་རྩལ་གྱི་དགེ་རྒན་མང་པོར་བསྟེན་པ་དང་མཐར་ལོ་ངོ་ཉི་ཤུ་ཙམ་ལ་བོད་ཕྱི་ནང་གཉིས་སུ་བོད་ཀྱི་ལྷ་མོའི་སྒྱུ་རྩལ་ལ་ཞིབ་འཇུག་གནང་བ། ཧྥ་རན་སི་གི་སྐད་ཡིག་ཐོག་བོད་ཀྱི་ཨ་ཅེ་ལྷ་མོའི་ཞིབ་འཇུག་ཅིག་གི་དེབ་ཅིག་པར་སྐྲུན་གནང་མྱོང་མཁན་ནུབ་གླིང་བ་ད་ལྟ་ཨི་ས་བེལ་དང་མཉམ་དུ་ཨ་རིའི་རླུང་འཕྲིན་ཁང་གི་ས་གནས་གསར་འགོད་པ་རྒྱལ་མཚན་ཆོས་གྲགས་ལགས་ཀྱིས་ད་ལྟ་བོད་ཀྱི་ལྷ་མོའི་སྒྱུ་རྩལ་གྱི་ཐད་ལ་བཅར་འདྲི་ཞུས་ཡོད་པའི་བརྙན་པར་ཅིག་གཟིགས་འབུལ་ཞུ་གི་ཡིན། ཨི་ས་བེལ། ཐོག་མར་བཀྲ་ཤིས་བདེ་ལེགས་ཞུ་བ་དང། ཁྱེད་རང་གིས་བོད་ཀྱི་ཨ་ཅེ་ལྷ་མོའི་སྒྱུ་རྩལ་ཐོག་ལ་ཡང་ཉམས་ཞིབ་ལོ་མང་པོ་གནང་ཡོད་རེད། ཉམས་ཞིབ་ལོ་ག་ཚོད་གནང་བ་རེད། ད་འགོ་བཙུགས་ནས་ད་ལྟ་བར་དུ་ལོ་ཉི་ཤུ་རྩ་དྲུག་ལྷག་ཕྱིན་ཡོད་རེད། ཡིན་ནའི་མུ་མཐུད་ནས་ག་ས་ཞིབ་འཇུག་བྱས་མེད་བར་མཚམས་ཡང་ཆད་ཡིན། ཨ་ནི་རྨང་གཞི་གཙོ་བོ་འདི་རེད་དགུ་བཅུ་གོ་དྲུག་ལོ་ནས་ཨ་ནི་ཉིས་སྟོང་བཞི་ལོ་བར་དུ་རེད། དེ་དུས་འབུམ་རམས་པ་དཔྱད་རྩོམ་ཚར་བ་རེད། དེ་ནས་ཉིས་སྟོང་བཅུ་བཅུ་གཅིག་ཡང་ཞིབ་འཇུག་ཏོག་ཙམ་བྱས་པ་ཡིན། དེ་ནས་བཅུ་བཞི་བཅོ་ལྔ་ལོ་ལ་ཨ་མདོ་དང་ཁམས་ཀྱི་ས་ཆ་ལ་ཕྱིན་རྗེས་ཡང་ཞིབ་འཇུག་ཏོག་ཙམ་བྱས་པ་ཡིན། དེ་ནས་ཚུར་འདི་ཞོ་སྟོན་ཡོང་ཡ་ད་ལོ་འདི་ཡང་ཡང་བསྐྱར་ཏོག་ཙམ་ཞིབ་འཇུག་བྱེད་ག་ཡོང་པ་ཡིན། ཁྱེད་རང་ཐོག་མར་ཅིག་ཨ་ཅེ་ལྷ་མོའི་ཐོག་ལ་ཉམས་ཞིབ་གནང་ཡ་ལ་ཐོག་མར་གོ་རབས་དེ་ག་འདྲས་བྱས་པ་རེད་འབྲེལ་བ་ག་འདྲས་བྱུང་རེད་དེ་ནང་བཞིན་ཁྱེད་རང་གིས་ཨ་ཅེ་ལྷ་མོ་ཉམས་ཞིབ་མ་གནང་གོང་ལ་བོད་སྐད་ཡི་གེ་རེད་ད་སྦྱོང་བརྡར་གནང་བ་རེད་སློབ་སྦྱོང་གནང་བ་རེད་བ་འདི་ཚོ་ཐོག་མར་ག་འདྲ་ཞིག་གནང་བ་རེད་ཨ་ཅེ་ལྷ་མོ་ལ་ཉམས་ཞིབ་གནང་ཡང་གི་གོ་རབས་དེ་ག་འདྲ་ཞིག་བྱས་པ་རེད། སྤྲོ་བ་དེ་ག་ནས་ཕེབས་པ་རེད། ལགས་སེ། ཨ་ནི། དང་པོ་བོད་ཡིག་བོད་སྐད་དེ་ནས་ལྷ་མོ་སྦྱང་ཡ་དེ་འདྲ་མ་རེད། ལྡོག་ཕྱོགས་རེད། ང་དང་པོ་ཨ་ཅེ་ལྷ་མོའི་སྒྱུ་རྩལ་དེ་དགའ་པོ་བྱས་ནས་ཨ་ནི་ང་བོད་སྐད་དང་བོད་ཡིག་སྦྱང་གི་ཡིན་དེ་འདྲས་བྱུང་བ་རེད། ང་སྒྱུ་རྩལ་ལ་དགའ་པོ་ཡོད་རེད་བ་མི་རིགས་རིག་པའི་ཞིབ་འཇུག་བྱེད་དུས་འོང་ང། བོད་པ་གཅིག་གི་དེ་འདྲ་འཁྲབ་སྟོན་སྒྱུ་རྩལ་ཡོད་ན། ང་འདི་སྐོར་ལ་ཞིབ་འཇུག་བྱེད་ཀྱི་ཡིན་བསམ་བྱུང། ཡིན་ནའི་དེ་དུས་ཨ་ཅེ་ལྷ་མོ་ཟེར་ཡ་དེ་ཡོད་མེད། དེ་དུས་ང་ཤེས་མ་སོང། བྱས་ཙང་ང་དགུ་བཅུ་གསུམ་ལོ་ལ་བོད་ལ་ཕྱིན་པ་ཡིན། ཨ་ནེ་དང་པོ་ཨ་མདོ་ལ་ཕྱིན་བྱས་དེ་ནས་ཁམས་ལ་ཕྱིན། ཨ་མདོ་བྱས་དེ་ནས་ལྷ་ས་ཡོང་བྱས། འདི་ལ་སྒྱུ་རྩལ་ཡོད་རེད་པས་ཟློས་གར་ཡོད་རེད་པས་གཞས་ཞབས་བྲོ་ག་རེ་ཡོད་རེད། འདི་འདྲས་ཀྱི་ཞིབ་འཇུག་གི་ཐབས་ཅིག་ཡོད་རེད་པས། ཨ་ནི་ངས་ཁྱེད་རང་ལ་ཅིག་ཞུ་གི་ཡིན། ང་གོར་མོ་ཟེར་ན་ཨ་མདོ་རེད་བ་ཨ་མདོར་འབྱིན་གྱི་ས་ཆ་རེད། ལྷ་ས་ནས་ལྷ་ས་ལ་ཡོང་དུས་སྤྱི་སྤྱོད་རླངས་འཁོར་རེད། སྤྱི་སྤྱོད་རླངས་འཁོར་ཕལ་ཆེར་ད་ཉི་མ་གཅིག་འགོར་གྱི་འདུག་དེ་དུས་དགུ་བཅུ་ནང་ལ་རེད་བ། ཨ་ནི་ང་སྤྱི་སྤྱོད་རླངས་འཁོར་བབས་ས་ལ་ལྷ་ས་ལ་ཡོང་དུས། ངས་རྐང་པ་རེད་བ་སྤྱི་སྤྱོད་རླངས་འཁོར་ཕྱི་ལོགས་ལ་བཞག་པ་ད་གར་ཨ་ལྕེ་ལྷ་མོའི་རྣམ་ཐར་དེ་གོ་སོང། སྤྱི་སྤྱོད་རླངས་འཁོར་གྱི་ཕལ་ཆེར་གླིང་ག། ག་ས། ཕ་གིའི་གླིང་ག་ཡོད་རེད་ཨ་ནི་ཁོ་རང་ཚོ་ལྷ་མོ་སྦྱང་གི་ཡོད་རེད་བསམ་གྱི་འདུག་ཨ་ནི་ཨ། སྐད་དེ་ག་རེ་རེད་བྱས་ཏེ་ཨོ། དེ་དུས་རྣམ་ཐར་ང་ཤེས་མ་སོང་གཞས་འདྲ་པོ་རེད་བ། ཨོ། ད་སྙན་པོ་འདུག་ད་ག་ནས་བྱུང་སོང་ཨ་ནི་ང་སྐད་ཆ་དྲིས་པ་ཡིན། གཞས་བཏང་མཁན་དེ་ཚོ་ག་པར་རེད་ག་ནས་བཏང་གི་ཡོད་རེད་སྐད་ཆ་དྲིས་པ་ཡིན་དེ་ནས་རེད་ཨ་ནི་ཨོ་ད་ཨ་ནི་ང་སྐད་ཆ་དྲིས་པ་འདི་ག་རེ་རེད་ཨ་ལྕེ་ལྷ་མོ་རེད་ཨ་ལེ་ཨོ་ཨོ་དེ་དུས་དགུ་བཅུ་གོ་གསུམ་ལོ་རེད་བ་དེ་ནས་སོ་སོའི་ཕ་ཡུལ་སྦེལ་ཇུམ་ལ་ཚུར་ཡོང་ཨ་ནི་ང་ཐབས་ཤེས་དོ་བྱས་པ་ཡིན་ཨ་ནི་དགུ་བཅུ་གོ་དྲུག་ལོ་ལ་ང་བོད་ལྗོངས་སློབ་གྲྭ་ཆེན་མོ་ལྷ་ས་ལ་བོད་སྐད་དང་བོད་ཡིག་སྦྱངས་པ་ཡིན་ཨ་ནི་ཞོར་ལ་ལྷ་མོ་ཚོགས་པ་དང་འབྲེལ་བ། བྱུང་ནས་ཨ་ནི་ཞིབ་འཇུག་བྱས་པ་ཡིན། ཁྱེད་རང་གིས་ཞིབ་འཇུག་གནང་སའི་ལྷ་མོ་ཚོགས་པ་བསྡོམས་པ་ཡིན་ན་ག་ཚོད་ཙམ་ཅིག་ལ་ཡང་ད་འབྲེལ་བ་གནང་ཐུབ་སོང་གཙོ་བོ་དེ་ག་པར་གནང་བར་གྲོས་པ། བོད་ལ་ཡོད་དུས་གཙོ་བོ་ད་རྨང་གཞི་གཙོ་བོ་ཞོལ་ལྷ་མོ་ཚོགས་པ་རེད་དེ་ནས་ལྷ་ས་ལ་ཡོད་པའི་ད་ཆེད་ལས། བོད་ལྗོངས་ལྷ་མོ་ཚོགས་པ་ཟེར་གྱི་རེད་བ། དེ་ཡང་འབྲེལ་བ་ཉུང་ཙམ་བྱུང་བ་རེད། རྒན་ལགས་མང་ཆེ་བ་རྒན་ལགས་དང་མཉམ་དུ་རེད་བ་སྐད་ཆ་བཤད་བྱས། ཞོ་སྟོན་ཕེབས་མཁན་དེ་ཚོར་ཡང་འབྲེལ་བ་བྱུང་སོང། ཕལ་ཆེར་ལྷ་སའི་ཁོར་ཡུག་ནང་ལོགས་ལ་ཕལ་ཆེར་ལྷ་མོ་ཚོགས་པ་བཅུ་ཙམ་དེ་ནས་སྙེ་མོ་ལ་ཕྱིན་པ་ཡིན་སྙེ་མོ་ད་རུང། སྙེ་མོ་ཐོན་པ། ལྷ་མོ་ཚོགས་པ་གཉིས་ཡོད་རེད་བ། དེ་དུས་ཡང། ལྷ་ཞོ་སྟོན་ལ་ཕེབས་པའི་ལྷ་མོ་ཚོགས་པ་ཆེ་ཁག་བཞི་ཡོད་རེད་ཆུང་བ་དྲུག་ཡོད་རེད་བ། དེ་ནས་ཆེ་ཁག་བཞིའི་ནང་ནས་ང་ཕྱིན་པ་ཡིན། སྐྱོར་མོ་ལུང་པ་ཡོད་ཡོད་པ་རེད་བ་ལྷ་སར་ཡོད་པ་རེད་བ་དེ་ནས་ང་གཅུང་རི་བོ་ཆེ་གཅུང་པ་ལྷ་མོ་རེད་དེ་ག་ཕྱིན་པ་ཡིན་ཨ་ནི་འཁྲབ་རོགས་བྱེད་འདི་རེ་བ་ཞུས་བྱས་ཨ་ནི་ཁོ་རང་ཚོ་ཉི་མ་ཉིན་གཅིག་གཅུང་པོ་དོན་ཡོད་དོན་གྲུབ་འཁྲབ་སོང་ཨ་ནི་པར་ཆས་བིདེ་ཨོ་ཅིག་བཟོས་པ་ཡིན་དེ་ནས་རྒྱང་མཁར་བ་ཡོད་པ་རེད་བ་རིན་སྤུངས་ཁོངས་རྒྱང་མཁར་བ་ཡང་གཅིག་པ་རྒྱང་མཁར་བ་ལྷ་མོ་ཚོགས་པ་དང་འབྲེལ་བ་བྱུང་སོང་འདི་དགུ་བཅུ་ནང་ལ་རེད་དེ་ནས་ང་རྣམ་གླིང། ཤངས་པ་ལྷ་མོ་དེ་ཚོ་མཇལ་ཁ་ཕྱིན་པ་ཡིན་ཡིན་ནའི་དེ་དུས་ཡོད་མ་རེད་ད། ད་བསྐྱར་གསོ། ཁོང་ཚོ་སར། སླར་གསོ་གནང་བ་རེད། རེད་སླར་གསོ་གནང་བ་རེད་ཁོང་ཚོས་ཡིན་ནའི་ང་ཡོད་དུས་ཡོད་མ་རེད། དེ་བྱས་ད་གཙོ་བོ་བོད་རུ་བ་ཨ་ནི་ད། རྒྱ་གར་དང་བོད་ལ་ཡོད་པའི་ལྷ་མོ་ཚོགས་པ་མང་པོ་ཡོད་རུ་བ་བོད་ཀྱི་ཟློས་གར་ཚོགས་པ་ད་འདི་ད་ཡང་རྒན་ལགས་བཀའ་དྲིན་ཆེན་པོ་རེད་རྒན་ནོར་བུ་ཚེ་རིང་ལགས་དེ་ནི་ཁོ་རང་ཡང་དེའི་འོག་ལ་ཁོ་རང་གི་སྐྱིད་སྡུག། རྒན་བསོད་ནམས་ཕུན་ཚོགས་ལགས་ཡིན་ན་ཚེ་རིང་ལོ་རུ་ཡིན་ན་ད་ཡག་འབྲེལ་བ་ཡག་པོ་བྱུང་སོང། ཨ་ནི་དེ་མ་ཡིན་པ་བྱས་བེ་ལ་ཀུ་པེ་རྒན་ལགས་རྒན་ག་ས་རེད་ཀུན་བདེ་གླིང་ཐུབ་བསྟན་ལགས་ཡང་མི་རྙིང་པ་ར་བ། ངས་ཞིབ་འཇུག་བྱེད་ས་ག་རེ་རེད་ཟེར་ན་མང་ཆེ་བ་མི་རྙིང་པ་རེད། མི་རྙིང་པ་གི་བཤད་སྲོལ་དང་ཁོ་རང་ཚོའི་ཤེས་བྱ་ར་བ། གལ་ཆེན་པོ་རེད་ཧ་ཅང་གལ་ཆེན་པོ་རེད་མ་ཡལ་བར་གྱི་ཐབས་ཤེས་འདི་འཚོལ་བ་ཡིན་ད། ངའི་བོད་སྐད་བོད་ཡིག་ཡག་པོ་ཁྱོན་ན་ཡོད་མ་རེད་བྱས་ཙང་གང་ཐུབ་ཐུབ་བྱུང་བ་རེད། ལགས་སོ་ལགས་སོ། ད་ང་ང་ཚོ་ད་མོན་གྷོར་ལ་ཡ་ཞོ་སྟོན་རྒྱས་པ་ཐེངས་ཉི་ཤུ་རྩ་དྲུག་པ་དེ་ལ་ཁྱེད་རང་ད་རེས་ཕེབས་དགོས་ཡ་དེ། ད་ལྷ་མོའི་རིག་གཞུང་ཐོག་ལ་ཡ་འགྱུར་འགྲོས་ག་རེ་བྱུང་འདུག་དེའི་ཐོག་ལ་ཉམས་ཞིབ་གནང་ག་ཕེབས་ཡིན་གསུངས་རུ་བ། ད་རེས་ཁྱེད་རང་གི་མྱོང་ཚོར་ག་རེ་བྱུང་སོང། དང་པོ་ལ་ཡ་ང་ཧ་ཅང་དགའ་པོ་བྱུང། འདི་འདི་བྱས། ལྷ་མོ་ཟེར་ཡ་འདི་ཞིབ་འཇུག་བྱེད་ས་གཅིག་པ་མ་རེད་གཅིག་པོ་མ་རེད། འདི་དགའ་པོ་བྱེད་ས་རེད། གཉིས་པ་དེ་ང་བསམ་བློ་འཁོར་སོང་ལྷ་མོའི་སྒྱུ་རྩལ་ཟེར་ཡ་དེ་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལ་ད་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་སྒྱུ་རྩལ་ཟེར་ཡ་དེ་ཡག་པོ་བསྡད་པ་རེད་པས་ཡག་པོ་ཡི་བསྡད་ཡོད་རེད་པས་དོ་སྣང་བྱེད་མཁན་ཡོད་རེད་པས་ལོ་གཞོན་གཞོན་དེ་ཚོ་བསམ་བློ་ག་རེ་བཏང་གི་རེད། ཨ་ནི་ང་ཧང་སངས་སོང། གང་ཡིན་ཟེར་ན། དང་པོ་རེའུ་མིག་ལ་ལྟ་དུས་ཨོ། བོད་ཁྱིམ་ལ་ལྷ་མོ་ཚོགས་པ་གཉིས་འདུག། འཁྲབ་མཁན། ལོ་གཞོན་གཞོན་རྐྱང་རྐྱང་རེད། སློབ་གྲྭའི་ཕྲུ་གུ་རེད། ཁོ་རང་ཚོ་རྣམ་ཐར་དང། འཁྲབ་ཀྱི་རེད་ད་རྔ་ཡང་རྡུང་གི་རེད་གཞུང་ཡང་བསྲང་གི་རེད། ལྷག་པར་དུ་ཅོན་ཏ་ར། བོད་ཁྱིམ་སློབ་གྲྭ། ཧ་ལས་སོང། ཨ་ནི། ངས་ཕྲུ་གུ་དེ་ཚོ་ལ་སྐད་ཆ་དྲིས་པ་ཡིན། ཁྱེད་རང། ལྷ་མོ་ལ་དངོས་གནས་དབྱིངས་ཡོད་པས་ཡང་མིན་ན་རྒན་ལགས་ཚོ་གིས་ཁྱེད་རང་དེ་ཀ་ནང་བཞིན་གྱི་དེ་འདི་ཡིན་གཅིག་མིན་གཅིག་བྱེད་དགོས་ཀྱི་འདུག། དབྱིངས་ཡོད་ཟེར། དཔེ་དབྱིངས་ཡོད་ཟེར། དངོས་གནས་ཕན་པོ་འདུག། ང་མ་འཁྲབ་གོང་ལ་ཧ་གོ་མ་སོང། འཁྲབ་པའི་སྦྱོང་བརྡར་བྱེད་དུས་རུ་བ་ཨོ་ག་ལེ་ག་ལེ་ཧ་གོ་སོང་དགའ་པོ་བྱུང་ཟེར། ཚོགས་པ་གཉིས་རེད་བ། དེ་ནས་དེ་མིན་པའི་བྱས་ཀ་ལིང་སྤུངས་དང་བལ་ཡུལ་ལྷ་མོ་ཡང་ལོ་གཞོན་གཞོན་རྐྱང་རྐྱང་རེད་བ། ཡང་དེ་འདྲའི་སེམས་ཤུགས་མང་པོ་སོ་སོའི་རིག་གཞུང་ལ་དོ་སྣང་བྱེད་ཡ་དང་དགའ་པོ་བྱེད་ཡ་རེད་བ། དེ་གལ་ཆེན་པོ་རེད་དེ་ཚོར་གྱི་འདུག་ཞེ་དྲག་ཚོར་གྱི་འདུག། ད་ལྟ་ཡིན་ན། ལོ་རྒན་པ་གི་སྒྱུ་རྩལ་རེད་དང་ལོ་གཞོན་གཞོན་གྱི་སྒྱུ་རྩལ་རེད། མི་རབས་བར་མ་དེ་མཐོང་མ་སོང། བྱས་ཙང་འདུག། ག་ས་ཚོར་བ་ཁྱད་མཚར་པོ་བྱུང་སོང། ལོ་རྒན་པ་དང་གཞོན་པ་དེ་ཕལ་ཆེར་ཨ་ལྕེ་ལྷ་མོ་དེ་ལོ་རྒན་པ་དང་གཞོན་པ་བར་ལ་ཡོད་པའི་ཟམ་པ་འདྲ་པོ་ཅིག་འདུག་གང་ཡིན་ཟེར་ན། འདི་སྐོར་ལ་སྐད་ཆ་བཤད་ཡ་གོ་སྐབས་མང་པོ་ཡོད་རེད་བ། སྤོ་ལགས་རྨོ་ལགས་དེའི་དོན་དག་ག་རེ་རེད་དེའི་ཚིག་དོན་དག་ག་རེ་རེད་འཁྲབ་བྱེད་ཀྱི་དོན་དག་ག་རེ་རེད་གོ་སྐབས་མང་པོ་ཡོད་རེད་བ། འདི་ཕལ་ཆེར་མ་འོངས་པ་ལ་རེ་བ་ཆེན་པོ་ཡོད། ལགས་སོ་ཁྱེད་རང་གིས་ཨ་ལྕེ་ལྷ་མོའི་ཐོག་ལ་ཡ་ཞིབ་འཇུག་བྱས་པའི་དེབ་ཅིག་བཏོན་ཡོད་རེད་བ། དེབ་དེ་ག་དུས་བཏོན་པ་རེད་དེབ་དེའི་ནང་ལ་ཡ་བརྗོད་བྱ་གཙོ་བོ་རང་དེ་ག་རེ་རེད། ནི་དེབ་དེ་ཉིས་སྟོང་བཅུ་བདུན་ལོ་ལ་ཐོན་པ་རེད། དངོས་གནས་བྱས་ན་དེབ་དེའི་ནང་དོན་རེད་བ་ངའི་འབུམ་རམས་པའི་དཔྱད་རྩོམ་རེད། ནང་དོན་འདྲ་པོ་འདྲ་པོ་རེད། ཨ་ནི། བྱས་ཙང་ཉིས་སྟོང་བཞི་ལོ་གི་ནང་དོན་རེད་བ་ཉིས་སྟོང་བཞི་ལོ་བཅུ་བདུན་བར་དུ་དེ་འདྲའི་དུས་ཚོད་མང་པོ་འགོར་སོང། ནང་དོན་གཙོ་བོ་འདི་ཡིན་ཁག་གསུམ་ཡོད་རེད། དང་པོ། ངའི་དེབ། ཕྱི་རྒྱལ་མི་གིས་ཀློག་ཡ་རེད། ག་ས་ལྟ་མཁན་མང་ཆེ་བ་ཕྱི་རྒྱལ་མི་ཡིན་ཙང་བོད་ཀྱི་རིག་གནས་ཀྱི་སྐོར་ལ་བོད་ཀྱི་རིག་གཞུང་བོད་ཀྱི་ལོ་རྒྱུས་བོད་ཀྱི་སྒྱུ་རྩལ་གྱི་སྐོར་ལ་ཧ་གོ་གི་མ་རེད་བྱས་ཙང་ཁག་དང་པོ་འདི་རིག་གཞུང་གི་བོད་རིག་གཞུང་གི་རྒྱབ་ལྗོངས་རེད་དཔེ་བཞག་བཞག་ན་ཨ་ལྕེ་ལྷ་མོའི་ལོ་རྒྱུས་བྱས

ག་དུས་ནས་འབྱུང་ཁུངས་རེད་བ་སྔ་ཤོས། དེབ་དང་ཡིག་ཆ་ག་གི་ནང་ལ་བྱུང་ཡོད་རེད་དེ་ལོ་རྒྱུས་རེད་བ་ངག་ཐོག་གི་ལོ་རྒྱུས་དང་ཡིག་ཐོག་ལ་ཡོད་པའི་ཡིག་ཆ་དེ་ལེའུ་དང་པོ་རེད། དེ་མིན་པའི་ཡང་ཟློས་གར་ཟེར་ཡ་དེ་བོད་ཀྱི་རིག་པའི་ནང་ལ་ཟློས་གར་ཟེར་ཡ་དེའི་གོ་དོན་ག་རེ་ཡོད་རེད་ལྷ་མོ་མ་ཡིན་པའི་ཟློས་གར་གཞན་དག་གཞས་ཞབས་བྲོ་གླུ། ད་ཧ་ཅང་མང་པོ་ཡོད་རེད་བ་དེ་ཡང་ངོ་སྤྲོད་ཏོག་ཙམ་བྱས། དེ་ནས་རྩོམ་རིག་གི་རྒྱབ་ལྗོངས་དཔེ་བཞག་བཞག་ན་རྣམ་ཐར་ཟེར་ཡ་དེ་ད་ཨ་ལྕེ་ལྷ་མོའི་སྒྱུ་རྩལ་གྱི་ག་རེ་ཟེར་དགོས་རེད་ལྟེ་གནས་འདྲ་པོ་རེད་བ། དེ་ཡང་འགྲེལ་བཤད་རྒྱབ་པ་ཡིན་རྣམ་ཐར་ཟེར་ཡ་དེ་ག་རེ་རེད་རྣམ་ཐར་ནས་འཁྲབ་གཞུང་བར་དུ་འགྱུར་ལྡོག་ག་རེ་ག་རེ་བྱེད་དགོས་ཀྱི་ཡོད་མེད་ལྷ་མོའི་དགེ་རྒན་དེ་ཚོ་བྱས། ངའི་དེབ་དང་ངའི་ཞིབ་འཇུག་ཟེར་ཡ་དེ་གཙོ་བོ་ག་རེ་རེད་ཟེར་ན་སྤྱི་ཚོགས་རྙིང་པའི་སྐབས་ཀྱི་གནས་ཚུལ་ཡིན་ད། བྱས་ཙང་ལོ་རྒྱུས་ཁོངས་ཟེར་གྱི་ཡོད་རེད། ངའི་ཆེད་ལས Anthropology མི་རིགས་རིག་པ་ཡིན་ན་ཡང་ང་ལོ་རྒྱུས་ལ་དོ་སྣང་དཔེ་ཆེན་པོ་བྱེད་ཀྱི་ཡོད། དེ་ནས་སྤྱི་ཚོགས་རྙིང་པའི་སྐབས་འཁྲབ་སྟོན་པ་དེ་ཚོ་སུ་རེད། མི་ཚང་མས་སྐྱོར་མོ་ལུང་ལྷ་མོ་ཚོགས་པ་ཧ་གོ་གི་རེད་བ། ཡིན་ན་སྐྱོར་མོ་ལུང་བ་དེ་ཚོ་དམིགས་བསལ་རེད། བོད་རྒྱལ་ཡོངས་འདི་འདྲས་ཡོད་མ་རེད་འདི་འདྲས་ཀྱི་ཆེད་ལས་འཁྲབ་སྟོན་པ་མང་ཆེ་བ་ལས་ཞོར་རེད་ཞིང་པ་རེད་སོ་སོའི་ས་ཞིང་ཡོད་རེད་བྱས་ཙང་གནས་སྟངས་འདྲ་མི་འདྲ་ཡོད་རེད་དེ་ནས་འཁྲབ་སྟོན་པ་དང་སྦྱིན་བདག་འཁྲབ་སྟོན་པ་དང་གཟིགས་མོ་བ་དེ་ཚོ་བར་ལ་འབྲེལ་བ་ག་རེ་ཡོད་རེད་རེད་བ། དཔལ་འབྱོར་གྱི་དོན་དག་ཡིན་ན། ལྟ་ཚུལ་གྱི་དོན་དག་ཡིན་ན་དེ་འདྲ་པོ་འདུག་དེ་ནས་གོ་སྐབས་ཆེ་ཤོས་ཞོ་སྟོན་རེད་བ། སྔོན་མའི་ཞོ་སྟོན་ག་འདྲས་ག་འདྲས་ཡོད་རེད་སྒྲིག་ཚུགས་ག་འདྲས་ཡོད་རེད། རྩེ་ཕྱག་ལས་ཁུངས་ཀྱིས་ཨ་ནི་སྒྲིག་ཚུགས་ག་འདྲས་བྱེད་ཀྱི་རེད་ཡིག་ཚད་གཏང་གི་རེད་འདིའི་སྐོར་ལ་ཡང་བྲིས་པ་ཡིན་དེ་ནས་སྐུ་ཞོགས་དེ་ཚོ་ཡང་ལྔ་བཅུ་ང་དགུའི་གོང་ལ་བོད་ལ་ཡང་འཁྲབ་མྱོང་ཡོད་རེད། ཨ་ནི་ཁོ་རང་ཚོ་ཉམས་མྱོང་ག་རེ་ག་རེ་ཡོད་རེད་ང་སྐུ་ཞོགས་ལོ་རྒན་པ་དེ་ཚོ་དང་མང་པོ་བཤད་བྱས་ཨ་ནི་ཁོ་རང་ཚོའི་ངག་ཐོག་གི་ལོ་རྒྱུས་ཏོག་ཙམ་ཏོག་ཙམ་བྲིས་པ་ཡིན་འདི་ཁག་གཉིས་པ་འདི་རེད་སྤྱི་ཚོགས་ཀྱི་རྒྱབ་ལྗོངས། གསུམ་པ་དེ་འདི་རེད་སྒྱུ་རྩལ་སྒྱུ་རྩལ་རང་ལྷ་མོའི་སྒྱུ་རྩལ་ཟེར་ཡ་དེ་འཁྲབ་སྟོན་གྱི་འདི་འདྲས་བཟོ་བའི་ཐབས་ཤེས། དེའི་སྐོར་ལ་ཞིབ་འཇུག་བྱས་པ་ཡིན། ཧ་ཅང་དགའ་པོ་བྱུང། ཨ་ནི། དེའི་ཁོངས་ལ་ག་རེ་ཡོད་ཟེར་ན། འབག། འཁྲབ་ཆས། གཙོ་བོ་དེ་ག་རེ་རེད་ཟེར་ན་རྣམ་ཐར་གྱི། གཏང་སྟངས། རེད་བ། མགྲིན་ཁུག་གཙོ་བོ་རྣམ་ཐར་གྱི་ནང་ལ་ད་སྐད། ག་ས་དཀའ་ལས་ཁག་པོ་ཡོད་རེད། དེ་ནས་འདྲེན་ཁུངས། འདི་དཀའ་ལས་ཁག་ཤོས་རེད་ག་འདྲས་གཏང་དགོས་ཡོད་མེད་ཨ་ནི་ལྟ་ཚུལ་འདྲ་མི་འདྲ་ཡོད་རེད། འཁྲབ་སྟོན་པ་ཚང་མ། གཅིག་པ་གཏང་གི་མ་རེད་རེད་བ། དེ་བྱས། དེ་ནས་འཁྲབ་འཁྱེར། དེ་ནས་མྱོང་ཚོར་འདྲ་པོ་ཅིག་གིས། སྐྱིད་པོ་གཏང་ཡ་དང་ད་གད་མོ་ཤོར་ཡ་དང་མིག་ཆུ་ཤོར་ཡ་གཉིས་ཡོད་རེད་བ་ཨ་ཅེ་ལྷ་མོའི་ནང་ལ་ཨ་ནི་འདི་ཐབས་ཤེས་ག་འདྲས་བཟོ་ཡི་ཡོད་རེད་རྒན་ལགས་ནས་ཨ་ནི་འཁྲབ་སྟོན་པ་གཞོན་པ་དེ་ཚོ་ལ་རྒྱུས་ག་འདྲས་ག་འདྲས་བྱུང་ཡོད་མེད་ཨ་འདི་འདྲས་བྱས་པ་ཡིན་འདི་མདོར་བསྡུས་བྱས་ན་འདི་རེད། ལགས་སེ། ད་སྤྱིར་བཏང་འཛམ་བུ་གླིང་གི་ནང་ལ་ཡ Opera Arts ཟེར་ནས་ཟློས་གར་གི་སྒྱུ་རྩལ་ཡོད་བསྡད་པ་མང་པོ་ཡོད་རེད་བ་རྒྱ་ནག་གི་ཟློས་གར་སྒྱུ་རྩལ་ཡོད་རེད་ནུབ་ཕྱོགས་པའི་ཟློས་གར་གི་སྒྱུ་རྩལ་ཡོད་རེད་ད་ཨ་ཅེ་ལྷ་མོ་དེ་བོད་ཀྱི་ལྷ་མོའི་སྒྱུ་རྩལ་དེ་བོད་ཀྱི་ཟློས་གར་གི་སྒྱུ་རྩལ་ཞིག་རེད་བ་ད་ཕྱིའི་རྒྱལ་ཁབ་ཀྱི་ད་ཟློས་གར་གི་སྒྱུ་རྩལ་དང་ཡང་ཨ་ཅེ་ལྷ་མོའི་བར་ལ་ཡང་དམིགས་བསལ་གྱི་མི་འདྲ་བའི་ཁྱད་ཆོས་ག་རེ་འདུག། ཨ་ཅེ་ལྷ་མོའི་སྲོལ་རྒྱུན་དེ་གི་ནང་ལ་སྒྱུ་རྩལ་མང་པོ་ཡོད་རེད། སྐད། ཐོག་ལ་ཡོད་པའི་སྒྱུ་རྩལ། ལུས། ཞབས་བྲོ་དང་འཁྲབ་ཁྱེར། ཐོག་ལ་ཡོད་པའི་སྒྱུ་རྩལ། དེ་ནས་འཁྲབ་ཆས་དངོས་པོ། Material Culture། དངོས་པོའི་རིག་གནས། ཡོད་དེ། ཡང། བཤད་ཡག་ཧ་ཅང་མང་པོ་འདུག། འཁྲབ་ཆས་འདི་ག་འདྲས་ཡོད་རེད། འདི་གི་མཚོན་རྟགས་ག་རེ་རེད། སྤྱི་ཚོགས་རྙིང་པའི་སྐབས་ལ་འདི་གི་དོན་དག་ག་རེ་རེད་སུས་གྱོན་གྱི་རེད། འདི་འདྲས་ཧ་ཅང་མང་པོ་ལབ་ཡག་ཡོད་རེད། བྱས་ཙང་ངའི་བསམ་ལ། སྒྱུ་རྩལ་གཞན་དག་དང་བསྡུར་ན། བོད་པའི་ལྷ་མོའི་སྒྱུ་རྩལ་ཟེར་ཡ་འདི་ཧ་ཅང་ཕན་པོ་ཡོད་རེད། ཚང་མ་ཡོད་རེད། ད་བོད་ནང་ལོགས་ལ་ཡ་གཞས་ཞབས་བྲོ་ཧ་ཅང་མང་པོ་ཡོད་རེད་བ། ཡུལ་རེ་རེ་ལ་སོ་སོའི་སྲོལ་རྒྱུན་ཡོད་རེད། ཡིན་ནའི་བོད་པའི་ལྷ་མོའི་སྒྱུ་རྩལ་ཟེར་ཡ་འདི་ག་རེ་ཟེར་ན་ཕལ་ཆེར། ཆ་ཚང་པོ། ཆ། ཆ་ཚང་ཤོས་དེ་འདྲ་ཚང་པོ་ཆེ་ཤོས་དེ་འདི་མཐོང་གི་ཡོད། འདི་འདྲ་པོ་འདུག། ད་ཁྱེད་རང་གིས་གཟིགས་པ་ཡིན་ན་ཉམས་ཞིབ་གནང་བའི་བརྒྱུད་རིམ་ནང་ལ་ཡང་ཨ་ཅེ་ལྷ་མོའི་འཁྲབ་གཞུང་གི་སྒྱུ་རྩལ་གྱི་ནང་དོན་གཙོ་བོ་དེ་ནི་ག་འདྲ་རེད་གཟིགས་སོང། ལགས་སེ། ང་ལ་གཅིག་ཞུ་ཡ་ཡིན་ང་ཕྱི་རྒྱལ་མི་རེད་བ། བོད་སྐད་ང་ཞིབ་འཇུག་བྱེད་དུས་དགུ་བཅུ་དང་ཉིས་སྟོང་ལོ་ནང་ལ་ངའི་བོད་སྐད་དང་བོད་ཡིག་ཡག་པོ་ཡོད་མ་རེད་བྱས་ཙང་རྒན་ལགས་དེ་ཚོ་ང་ལ་ཞུས་པའི་ནང་དོན་རེད་བ་གསུངས་པའི་ནང་དོན་རེད་བ་ཕལ་ཆེར་ང་བརྒྱ་ཆ་སུམ་ཅུ་མ་གཏོགས། མགོ་ཚོད་མ་སོང། བྱས་ཙང། ལྷག་མ་ཧ་ཅང་མང་པོ་ཡོད་རེད་འདི་ངའི་སེམས་སྐྱོ་བ་སྐྱོ་ཡག་རེད་དངོས་གནས་རེད། བོད་པའི་བྱས་ན་ལྷ་མོའི་སྒྱུ་རྩལ་གྱི་ཕན་ནུས་དང་ག་ཟེར་རེད། ཕན་ཐོགས་ཟེར་ཡག་འདི་གཙོ་བོ་ག་རེ་ཟེར་ན། ནང་དོན་རེད། ཆོས་ལུགས་ཀྱི་འདྲ་པོ་གཅིག་གི་སློབ་གསོ་རེད་འདི་འདྲ་པོ་འདུག། ང་ཕྱི་རྒྱལ་མི་ཡིན། བྱས་ཙང། དེ་ནས་ང། ཕྱི་རྒྱལ་གྱི་ཟློས་གར་མང་པོ་འཁྲབ་མྱོང་ཡོད་རེད་བ། བྱས་ཙང་ངས་ལྟ་སྟངས་མི་འདྲ་བ། བེད་སྤྱོད་བཏང་རྗེས། ཞིབ་འཇུག་བྱས་པ་ཡིན། ངས་བཀའ་འདྲི་ཞུ་ཡ་འདི་རེད། མི་སྣ་ཟེར་ཡ་དེ་དོན་སྦྱར་བ་མི་ནག། ག་འདྲེས་བྱས་བྱས་བཟོ་གི་ཡོད་རེད་དཔེར་ཆ་བཞག་ན། ཨ་མ་ལགས་གཅིག་གིས་སྒྲོལ་མ་ཟེར་མཁན་ཅིག་འདུག་ཧོབ་ཏེ་ཁར་སྡིངས་ཆའི་སྒང་ལ་སླེབས་སོང་ན་ཨ་ནི། ཨ་ཅེ་སྣང་ས་མཐོང་གི་རེད། འགྲོ་བ་བཟང་མོ་མཐོང་གི་རེད། ཐབས་ཤེས་ག་རེ་ཡོད་རེད་འདི་བཟོས་པ་རེད་བ། འདི་རྫུན་འདྲ་པོ་འདུག་རེད་བ། འདི་ཨོ་ང་སྣང་ས་མཐོང་གི་འདུག་འགྲོ་བ་བཟང་མོ་མཐོང་གི་འདུག་དངོས་སུ་ཡོད་མ་རེད། འདི་གི་སྒྱུ་རྩལ། ག་འདྲའི་བཟོ་དགོས་ཀྱི་ཡོད་ན་འདིའི་སྐོར་ལ་ཞིབ་འཇུག་དོ་བྱས་པ་ཡིན་བྱས་ཙང་འཁྲབ་སྟོན་པ་དེ་ཚོ་སྦྱངས་པའི་ཐབས་ཤེས་རེད་བ་རྒན་ལགས་དང་མཉམ་དུ་དང་ཚོགས་པའི་ནང་ལ་ག་འདྲའི་སློབ་སྦྱོང་དང་ཉམས་མྱོང་བསག་གི་ཡོད་མེད་འདིའི་སྐོར་ལ་ཞིབ་འཇུག་དོ་བྱས་པ་ཡིན་འདི་སྒྱུ་རྩལ་རང་རེད་བ། ལགས་སོ་ལགས་སོ། ད་ཨ་ཅེ་ལྷ་མོའི་རིག་གཞུང་དེའི་ཐོག་ལ་ཡ། ད་ཁྱེད་རང་གི་ཉམས་ཞིབ་གནང་བའི་མྱོང་ཚོར་ཐོག་ནས་བོད་པ་ཚོས་ཡང་འདི་ལ་ཡ། ལྟ་སྟངས་འདྲ་བ་དེ་ངོས་འཛིན་བྱེད་སྟངས་ག་འདྲ་རེད་གཟིགས་སོང། བྱས་ཙང་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཨ་ཅེ་ལྷ་མོའི་ཐོག་ལ་དོ་སྣང་མ་བྱས་ན་དོ་སྣང་མ་བྱས་ན་གཅིག་ཆོས་ལུགས་ཀྱི་ཕྱོགས་རེད་གཉིས་པ་དེ་ལོ་གཞོན་གཞོན་དེ་ཚོ། ད་ང་ཁོ་རང་ཚོ་དང་འབྲེལ་བ་བྱུང་ནས་ཨ་ཅེ་ལྷ་མོའི་སྐོར་ལ་ཞིབ་འཇུག་བྱེད་ཀྱི་ཡིན་ཨ་ལས་ཨ་ཅེ་ལྷ་མོ་ཨེ་ཨ་ནི་འདི་ནང་ལ་ག་རེ་ཡོད་རེད་ཆོས་ཡོད་རེད་པས་ཉོབ་ཀྱི་མི་འདུག་གས་ང་ག་གས་ཧ་གོ་མི་འདུག་ཨ་ནི་གལ་སྲིད་ཧ་གོ་ཡོད་ན་ང་ལ་ཅིག་ཚུར་ལབ་ད་འདི་འདི་ཡོད་རེད་ཟེར་མཁན་ཡོད་རེད། ཕྱོགས་གཉིས་པ་ནས་ཨ་ཅེ་ལྷ་མོ་འཁྲབ་སྟོན་པ་དེ་ཚོ་དང་འབྲེལ་བ་བྱུང་ནས་ཡང་མིན་ན་སོ་སོའི་རིག་གཞུང་ལ་དོ་སྣང་བྱེད་མཁན་དང་དགའ་མོས་བྱུང་དུས་རེད་བ་ད་དང་རྦད་དེ་ལོགས་ཀ་རེད། སྒྱུ་རྩལ་འདི་ཧ་ཅང་གལ་ཆེན་པོ་ཡོད་རེད། ཕན་པོ་ཞེ་པོ་ཡོད་རེད། རེད་བ། ཚང་མ་སྤྱི་ཚོགས་རྙིང་པའི་ཚང་མ་མཐོང་ཡ་འདུག། མི་དང་མི་བར་ཁ་སང་དབང་ཆ་གི་ཁྱད་པར་མཐོང་ཡ་འདུག་གུས་ཞབས་ག་རེ་བྱེད་དགོས་ཀྱི་ཡོད་ན་སྐད་ཆ་ག་འདྲེས་སྙན་པོ་ག་འདྲེས་བྱེད་དགོས་ཀྱི་ཡོད་ན་ཨ་ནི་རྣམ་འགྱུར་ག་འདྲེས་འདུག་དགོས་ཡ་བུ་དང་བུ་མོ་འབྲེལ་བ་ག་འདྲེས་འདུག་ན་ཨ་ནི་གད་མོ་ཤོར་ཡ་མིག་ཆུ་ཤོར་ཡ་ཚང་མ་མཐོང་གི་ཡོད་རེད། ཨ་ནི། ཕལ་ཆེར་ང་ཞིབ་འཇུག་འདི་བྱེད་དུས། རྩ་ཆེ་ཤོས་རེད་བ། ངའི་ནོར་བུ་ནང་བཞིན་འདི་རེད། ག་རེ་རེད་ཟེར་ན། ལྷ་མོ་བ་རེད། འཁྲབ་སྟོན་པ་རེད། མི་ཧ་ཅང་ཡག་པོ། སེམས་བཟང་པོ། སེམས་ཤུགས་དེ་འདྲའི་ཤུགས་ཆེན་པོ་གནང་གི་ཡོད་རེད། སོ་སོའི་རིག་གཞུང་ལ་མ་ཉར་བར་གྱི་ཐབས་ཤེས་དང། ག་རེ་བཟོ་གི་རེད། ཡ། སེམས་ཤུགས་དེ་ཧ་ཅང་མང་པོ་ཡོད་རེད། དངོས་གནས་བྱས་ན་ང་ག་ས་ཁྲིམས་དེ་ཧ་ཅང་ཡག་པོ་བྱུང་སོང་གང་ཡིན་ཟེར་ན་ཞིབ་འཇུག་བྱེད་དུས་རེད་བ་མི་ཧ་ཅང་ཡག་པོ་དང་འབྲེལ་བ་བྱུང་སོང། ད་ཁྱེད་རང་གིས་ད་ལྟ་བར་དུ་ད་ཉམས་ཞིབ་ལོ་མང་པོ་བྱས་ན་འགྲོ་གི་རེད་བ། ད་ད་ལྟ་མུ་མཐུད་ནས་ཨ་ནེ། ཉམས་ཞིབ་ག་འདྲ་ག་འདྲ་གནང་གི་ཡོད། ད་དངོས་གནས་བྱས་ན་དེ་འདྲའི་གསལ་པོ་མེད། ང་ད་ལོ། ཡང་བསྐྱར་ཞོ་སྟོན་ལ་ཡོང་བྱས། ལྷ་མོའི་སྒྱུ་རྩལ་ལ་འགྱུར་ལྡོག། བྱུང་ཡོད་མེད་དེ་ལྟ་ག། ཡོང་པ་ཡིན། ནི་དུས་མ་འོངས་པ་ལ་ལྷ་མོའི་སྐོར་ལ། ཡིན་གཅིག་མིན་གཅིག་ཞིབ་འཇུག་བྱེད་ཀྱི་ཡིན། ལབ་ན་ལབ་ཁག་པོ་རེད་ད་ལྟ་ཡིན་ན། དངོས་གནས་བྱས་ན་ལྷ་མོ་མ་ཡིན་པ་བྱས། བོད་པའི་མིའི་རིག་གཞུང་གི་ནང་ལ་ཡང་ས་ཆ་གཞན་དག་དང་སྲོལ་རྒྱུན་གཞན་དག་ལ་དོ་སྣང་བྱེད་ཀྱི་ཡོད་ལྟ་གི་ཡོད། བོད་སྐད་ལ་ཡོད་པའི་རླུང་འཕྲིན་དང་བརྙན་འཕྲིན་ག་འདྲ། ད་ལྟ་འགྲོ་སྟངས་ག་འདྲ། འགྲོ་གི་ཡོད་མེད་ཕན་ནུས་ག་རེ་ག་རེ་ཡོད་མེད་དེ་ཡང་དུ་ལྟ་གི་ཡོད། ཨ་ནི་ཨི་ས་བེལ་ལགས་ད་དེ་རིང་ང་ཚོས་ཨ་རིའི་རླུང་འཕྲིན་ཁང་ལ་ཨ་ནི་ཁྱེད་རང་གིས་དུས་ཚོད་བཏོན་གནང་བྱས་བོད་ཀྱི་ཨ་ཅེ་ལྷ་མོའི་སྒྱུ་རྩལ་དང་འབྲེལ་བའི་སྐོར་ལ་ཁྱེད་རང་གིས་ཉམས་ཞིབ་ག་འདྲ་ཞིག་གནང་ཡོད་མེད་དང་དེ་ནང་བཞིན་གྱི་དགོངས་ཚུལ་མང་པོ་ཁྱེད་རང་གིས་གསུངས་པ་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡ་ཡིན།